བདེན་མེད་དུ་གཏན་ལ་འབེབས་པ་འདི་ལ། བདེན་པར་གྲུབ་ཚུལ། དེ་ཇི་འདྲ་ཞིག་ཡིན་པ་དང། བདེན་པར་འཛིན་ཚུལ་ལེགས་པར་མ་ཤེས་ན་དེ་ཁོ་ན་ཉིད་ཀྱི་ལྟ་བ་ངེས་པར་འཆུག་སྟེ། སྤྱོད་འཇུག་ལས་བརྟགས་པའི་དངོས་ལ་དེ་ཡི་དངོས་མེད་ལ་ཞེས། བརྟག་པའི་དངོས་པོ་ཟེར་ན་ག་རེ་ལ་ཟེར་གྱི་རེད་ཟེར་ན་དགག་བྱ་ལ་ཟེར་གྱི་རེད། དགག་བྱའི་སྤྱི་ཁོ། དགག་བྱའི་དོན་སྤྱི་ཁོ་ལ་ཟེར་གྱི་རེད། དེ་ལྟར། ལྟ་བ་མ་རྟོགས་གོང་ལ་དགག་བྱའི་དོན་སྤྱི་ཁོ་གང་དགག་དགོས་ཡ་དགག་བྱའི་དོན་སྤྱི་ཁོ་ཏག་ཏག་བློ་ལ་མ་ཤར་ན། འོ་དགག་བྱ་དེ་བར་འོ་མེད་པ་ལེགས་པར་དེ་འཛིན་ཐུབ་ཀྱི་མ་རེད་གསུངས་པས་ད་བརྟགས་པའི་དངོས་ལ་མ་རེག་པར་དེ་ཡི་དངོས་མེད་འཛིན་ད་གཅིག་ཏུ་དྲངས་ན་ལ་ཡོད་ཁོ་གཅིག་པར་འང་ད་མེད་རྒྱུའི་བདེན་གྲུབ་དང། གང་གིས་སྟོང་པའི་གང་སྟོང་རྒྱུ་འགོག་པ་བདེན་གྲུབ་དེས་སྟོང་པ་ཡིན་ཙང་འོ་དགག་བྱའི་རྣམ་པ་བློ་ཡུལ་དུ་ཇི་ལྟ་བ་བཞིན་ལྷར་ས་མ་ཤར་ན་བདེན་མེད་དང་སྟོང་པའི་ངོ་བོ་ལེགས་པར་ངེས་པ་མི་སྲིད་དོ།

སྤྱི་གཙོ་སྤྱི་དོན་གཞན། རེད་བ། གཉིས་ཀ་ལོ་མེད་མཁན་རེད་བ། སྤྱི་གཙོ་ཡང་ཡོད་མ་རེད་སྤྱི་དོན་གཞན་ཡོད་མ་རེད་ཁོང་ཚོས་འདོད་ལྟར་ཡོད་ཕྱིན་ཆད་ལ་ཁོང་ཚོའི་བདེན་གྲུབ་ཡིན་པས་ཁྱབ་ཟེར་གྱི་རེད་དེ་ནས་སྤྱི་གཙོ་བདེན་གྲུབ་སྤྱི་དོན་གཞན་བདེན་གྲུབ་འཛིན་པའི་བློ་ཨོ་ཐུགས་སུ་བྱ་རྒྱུ་མ་རེད་ད་ཐོག་མ་མེད་པ་ནས་རྗེས་སུ་ཞུགས་པ་ཟེར་གྲུབ་མཐས་བློ་བསྒྱུར་བ་དང་མ་བསྒྱུར་བ་གཉིས་ཀ་ལ་ཡོད་པའི་ལྷན་སྐྱེས་ཀྱི་བདེན་འཛིན་དེ་ངོས་ཟིན་དགོས་རེད་ཟེར། དེ་ཡིས་བཟུང་བའི་བདེན་གྲུབ་ལེགས་པར་ངོས་ཟིན་ན་དེ་ཡིས་བཟུང་བའི་བདེན་གྲུབ་ཁོ་ཐག་བདེན་གྲུབ་ཁོ་རང་རང་ཐག་ངོས་ཟིན་ཡོད་མ་རེད་ད་བདེན་གྲུབ་ཀྱི་དོན་སྤྱི་ཁོ་ཏག་ཏག་ཅིག་ངོས་ཟིན་ན་ཨེན་རྟགས་དང། དགག་བྱ་ངོས་ཟིན་པ་རེད་ཟེར་གསར་བ། ཡོད་པའི་ལྷན་སྐྱེས་ཡིན་རུང་ཐུག་རྗེས་བདེན་གྲུབ་ལེགས་པར་ངོས་ཟིན་པ་ནི་གནད་ཤིན་ཏུ་ཆེ་བ་རེད། ཅེས་དེ་ངོས་མ་ཟིན་པར་རིགས་པས་དགག་བྱ་བཀག་ཀྱང། འོ་ཐོག་མ་མེད་པ་ནས་ཞུགས་པའི་བདེན་ཞེན་ལ་ཅི་ཡང་མི་གནོད་པའི་ཕྱིར། དེ། ག་རེ་ཡིན་ན་སྤྲོས་བའི་བདེན་འཛིན་གྱིས་ཇི་ལྟར་བཟུང་བ་ལྟར་གྱི་བདེན་གྲུབ་ཀྱི་དོན་སྤྱི་ཁོ་ཏག་ཏག་ཅིག་བློ་ལ་མ་ཤར་ན། ཐོག་མ་མེད་པ་ནས་ཞུགས་པའི་བདེན་འཛིན་ལ་ག་གེ་གནོད་པ་མ་རེད་ཟེར་ད་ལྟ་བསམ་བློ་ག་ཚོད་བཏང་ན་ཡང་འོ་གནོད་ཀྱི་མ་རེད་ཟེར་མི་གནོད་པས་ཁྱེད་ནི་སྐབས་དོན་སྟོར་བར་འགྱུར་བའི་ཕྱིར་རོ། ལྟ་དེ་ངོས། དངོས་པོའི་གནས་ཚོད་གསུང་དགོས་བ་དང་ང་རང་ཚོ་དག་གས་མ་རེད་སྐབས་དོན་སྟོར་མ་སྟོར་སྐད་ཆ་བྱེད་དགོས་མ་རེད་རང་བཞིན་གྱིས་སྟོར་འགྲོ་བ། འོ་ཐུགས་ཞེ་ངོ་མ་བྱས་ན་ད་འོ་རེད་ཡ་ཐུགས་ཟེར། དེའང་ཟེར་ཐོག་མར་རང་གི་རྒྱུད་ཀྱི་བདེན་འཛིན་ངོས་ཟིན་ནས་ཟེར། འོ་དེའི་ཡུལ་སུན་འབྱིན་པ་ལ་འོ་རིགས་པ་རྣམས་དངོས་དང་བརྒྱུད་པས་འགྲོ་ལུགས་ཤེས་དགོས་ཀྱི་ཟེར། ཁ་ཕྱིར་ལྟ་འབའ་ཞིག་གི་དགག་སྒྲུབ་ཀྱི་དགག་སྒྲུབ་ནི་ཕན་ཤིན་ཏུ་ཆུང་ད་ང་རང་ཚོ་གྲོགས་པོ་རེད་ང་རང་ཚོ་ལྟ་སྟངས་ཡལ་བ་ཅན་དེ་འདྲས་རེད་ཅེས་མ་རེད། དེ་འདྲས་རེད་དེ་འདྲ་བྱས་ཙང་འདི་འདྲའི་གསུང་དགོས་འདུག་དེའང་ཐོག་མར་རང་གི་རྒྱུད་ཀྱི་བདེན་འཛིན་ངོས་ཟིན་དགོས་ཟེར། བྱས་ཙང་རང་རྒྱུད་ཀྱི་བདེན་འཛིན་ངོས་ཟིན་དགོས་རེད། བྱས་ཙང་བདེན་མེད་རྟོགས་ན་རང་ཉིད་ཀྱི་སྟེང་དུ་རང་གི་སྟེང་དུ་བདེན་མེད་དང་པོ་རྟོགས་འགྲོ་བས་སོ། དེ་བྱས་དུས་གང་ཟག་གི་བདག་མེད་དང་པོར་རྟོགས་ནས་ཆོས་ཀྱི་བདག་མེད། གཞུག་ལ་རྟོགས་དགོས་རེད་ཟེར་དགོས་འདྲ་པོ་འདྲ་པོ་ཅིག་རེད་དོ། ད་དེའི་རིགས་པ་དེ་སྐྱེས་ན། མི་རྟག་པར་རྟོགས་ན་ཐོག་མར་རང་ཉིད་མི་རྟག་པར་རྟོགས་པའི་ཁྱད་པར་རེ་ཅིག་ཕལ་ཆེར་འགའ་ཞིག་ཀྱང་ཡོང་དགོས་བ་ཡིན་པ་རེད། འོ་དངོས་པོའི་གནས་ཚོད་ཀྱི་བསམ་བློ་བཏང་དུས། ཕྱི་ལོགས་ལ་མི་རྟག་པ། ཞེས་བུམ་པ་མི་རྟག་པར་རྟོགས་རྒྱུ་ཡང་ཡོད། རྟོགས་ན་ཕན་ཐོགས་ད་ཡོད་རེད། ཡིན་ན་ཡང། ཨ་ནི། སོ་སོ། མི་རྟག་པ་ཡིན་མིན་ལ་བརྟགས་ནས་བསམ་བློ་མ་བསྐོར་བར་བྱས། ད་ནི་བུམ་པ་མི་རྟག་པ་ཟེར་དེ་ལ་བྱས་ན་དེ་ཕན་ཐོགས་མེད་པའི་བཟོ་འདྲ་ཞིག་མེད་དོ། འོ་དེ་འདྲའི་ཡིན་ཙང་མི་རྟག་པ་རྟོགས་ན་རང་ཉིད་ཐོག་མར་མི་རྟག་པ་རྟོགས་པ་ལ་རང་ཉིད་དུ་མི་རྟག་པ་རྟོགས་དགོས་དེ་འདྲའི་གསུང་གི་འདུག་དྲུག་རྒན་མཁན་ཟུར་མོ་ཞིག་ཁོང་རྣམ་ཚོས་དེ་འདྲའི་བསྡུས་གྲྭའི་རིགས་པ་དེ་གཅིག་པ་རེད་གསུངས་སོང། རེད་པ། ཐོག་མར་རང་ཉིད་རྟག་པར་འཛིན་པའི་རྟག་འཛིན་ཁོའི་སྟེང་དུ་ད་ནི་རྟགས་གསལ་བཏང་བྱས་འོ་དེ་འདྲ་བྱེད་དགོས་པ་དེ་འདྲ་འདི་ལ་བདེན་འཛིན་དེ་ལ་གསུང་གི་འདུག་ཨང། ངོས་ཟིན་ནས་དེའི་ཡུལ་སུན་འབྱིན་པ་ལ་རིགས་པ་རྣམས་དངོས་དང་བརྒྱུད་པའི་སྒོ་ནས་འགྲོ་ལུགས་ཤེས་དགོས་སོ་རྟགས་གསལ་གཏོང་ས་རང་ཉིད་ཀྱིས་བདེན་པར་རང་རྒྱུད་ལ་ཡོད་མཁན་གྱི་རང་ཉིད་བདེན་པར་འཛིན་པའི་བདེན་འཛིན་ཁོའི་སྟེང་དུ་རྟགས་གསལ་གཏོང་ཤོག་གསུང་གི་འདུག་ཨང།

རང་རྒྱུད་པ་རང་ཉིད་ཀྱི་བདེན་པར་གྲུབ་ཚད་དང། དེས་ཇི་ལྟར་བཟུང་བའི་བདེན་འཛིན་ངོ་མ་ངོས་བཟུང་བ་དེ་ཁོ་ངོས་བཟུང་བ་དང་གུས་པས་ཁོ་ལ་འཇིག་རྟེན་པ་ལ་ལྟོས་པའི་བདེན་བརྫུན་གཉིས་པོ་དེ་སྒྱུ་མའི་དཔེ་དེས་བསྟན་པ་གཅིག་ད་ང་རང་ཚོ་དབུ་མ་རང་རྒྱུད་པའི་ལུགས་ལ་ལྟ་བ་གཏན་ལ་འབེབས་པ་དེ་ཚོ་ནི་སྒྱུ་མའི་དཔེའི་སྟེང་ནས་བཤད་ན་ཡག་ཡོད་རེད། ཡོད་དཀར་བཙོ་ན་ཡུལ་གྱི་ངོས་ནས་གཅིག་གྲུབ་རྡེ་ཤིང་གི་ངོས་ནས་གཅིག་གྲུབ། འོ་ལྟད་མོ་བ་དེས་ཀྱང་ཕར་བཞག་གཉིས་ཀ་བཞག་ན་ནི་ཏག་ཏག་འགྲོ་གི་ཡོད་རེད། འོ་སྒྱུ་མའི་དཔེ་ཡི་སྒོ་ནས་སྔ་མ་ཡིན། ད་ཐལ་འགྱུར་ལུགས་ཀྱི་ལྟ་བ་གཏན་ལ་འབེབས་པ་ལ་ཐག་ཁྲ་སྦྲུལ་འཛིན་གྱི་ངོས་ནས། དཔེ་བཤད་ན་ཡག་ཡོད་རེད་ཟེར་ཐག་ཁྲའི་སྟེང་དུ་སྦྲུལ་ཟེར་རྩ་བ་ཉིད་ནས་ཡོད་མ་རེད་ཟེར་ལབ་དེ་ཚོ་དངོས་པོ་རང་ངོས་ནས་གྲུབ་པ་རྩ་བ་ཉིད་ནས་ཡོད་མ་རེད་ཟེར་འོ་ཏག་ཏག་འགྲོ་བའི་རྩ་བ་འོ་འབྲུག་དཔེ་དེ་དོན་ལ་སྦྱར་ནས་བཤད་པའོ་དང་པོ་ནི་རང་རྒྱུད་པའི་གཞུང་ཁུངས་ཐུབ་གཞན་ལས་དགག་བྱ་ངོས་འཛིན་གསལ་བ་མི་འབྱུང་ཡང་མི་འབྱུང་ལ་དབུ་མ་སྣང་བ་ལས་ཀུན་རྫོབ་ཏུ་ཡོད་ཚུལ་བཤད་པའི་ལྡོག་ཕྱོགས་ཀྱི་ཡོད་པ་ལ་ནི་དོན་དམ་དོན་དམ་པར་རམ་བདེན་ཡོད་དུ་ཤེས་པས་དེ་ལྟར་བཤད་ན་དབུ་མ་སྣང་བའི་ནང་ལ་ཡང་སྤྱིར་བཏང་དེ་རེད་དབུ་མ་རང་རྒྱུད་པའི་ལུགས་གཞུང་ལ་དབུ་མ་རང་རྒྱུད་པའི་གཞུང་ཁུངས་ཐུབ་ནང་ལ་དགག་བྱ་ངོས་འཛིན་སྤྱིར་བཏང་སྤྱིར་བཏང་ཧ་ལས་པའི་གསལ་པོ་མི་འདུག་གསུངས་པ་རེད་པ། དེས་ན་དེའི་ནང་ནས་ཀྱང་དབུ་མ་སྣང་བ་དེ་ད་ལྟའི་ཚོད་ཁ་གསལ་བ་འདུག་ཟེར། དབུ་མ་སྣང་བའི་ནང་ལ་ཡང། འོ། རང་རྒྱུད་པའི་ལུགས་ཀྱི་དགག་བྱ་ངོས་འཛིན་སྐོར་ཁོ་རང་ཚིག་ཟིན་ལ་བཤད་ན་དེ་ཙམ་གྱིས་གསལ་པོ་རང་མ་ཡིན་པ་རེད། ག་རེ་ཟེར་ན་ཚིག་ཟིན་ལ་གསུང་ཡས་སྐོར་ལ། ཀུན་རྫོབ་ཏུ་ཡོད་ཚུལ་ཁོ་རང་རང་གསུང་གི་ཡོད་པ་རེད་པ་གཞི་གྲུབ་ན་ཀུན་རྫོབ་ཏུ་ཡོད་པས་ཁྱབ་པ་རེད་པ། གཞི་གྲུབ་ན་ཡོད་པ་ཡིན་པས་ཁྱབ་ས་ནི་མེད་པ། ཀུན་རྫོབ་ཏུ་ཡོད་པས་ཁྱབ་འགྲོ་ཀུན་རྫོབ་ཏུ་ཡོད་ན་ཀུན་རྫོབ་བདེན་པ་ཡིན་དགོས་མ་རེད་པ་ཀུན་རྫོབ་ཡིན་དགོས་མ་རེད་པ་འོ། དེ་ཡིན་ཙང་ཀུན་རྫོབ་ཏུ་ཡོད་ཚུལ་དངོས་གསལ་པོ་ཞིག་ཚིག་ཟིན་ལ་གསུང་ཡག་པོ་དེ་རང་གསུངས་པ་རེད་མ་གཏོགས་བདེན་པར་མེད་ལུགས་དེ་གསལ་པོ་ཞིག་མེད་པ་ཡིན་པ་འདྲ། ད་ཆོས་ཐམས་ཅད་ཀུན་རྫོབ་ཏུ་ཡོད་ཚུལ་དེ་བཤད་ཡོང་དུས་ཙང་ཀུན་རྫོབ་ཏུ་ཡོད་པ་མ་ཡིན་མཁན་ཁོ་ན་ཡོད་ནི་ཡོད་ད་ཡོད་པ་གང་ཞིག་ཅེ་ན་ཀུན་རྫོབ་ཏུ་ཡོད་པ་མ་ཡིན་ཟེར་ལབ་བཞག་ན། དེ་ནི་དུས་བདེན་གྲུབ་ཏུ་ཡོད་པ་མ་གཏོགས་ས་མེད་པ་ཡིན་ད་ཀུན་རྫོབ་ཏུ་ཡོད་ཚུལ་དངོས་སུ་བཤད་དེའི་ལྡོག་ཕྱོགས་ཀྱི་ཡོད་པ་ལ་དོན་དམ་པར་རམ་ད་འདི་དགག་བྱ་ཟེར་དགོས་རེད་ཟེར་འོ་དངོས་སུ་མ་བཤད་པ་རེད་པ་རེད་པ་ད་ད་འདི་དབུ་མ་སྣང་བའི་ལུང་ཁོ་རྒྱུས་ང་རང་ཚོ་སྤྱིའི་ཐུགས་དྲངས་ནང་ལ་ཡོད་པ་ནང་བཞིན་རེད་འོ་ཀུན་རྫོབ་ཏུ་ཡོད་ཚུལ་དེ་དངོས་སུ་གསུང་གི་ཡོད་རེད་ཆོས་ཐམས་ཅད་ཀུན་རྫོབ་ཏུ་ཡོད་ཚུལ་གསུངས་ཡོད་རེད་པ་བདེན་འཛིན་དེ་ལས་བྱུང་བའི་ཕྱིར་དེས་ཉེ་བར་བསྟན་པའི་དངོས་པོ་བརྫུན་པའི་ངོ་བོ་ནི་ཀུན་རྫོབ་པ་ཁོ་ན་ཞེས་བྱ་བ་ཟེར་བ་ཁོ་རང་ཀུན་རྫོབ་པའི་སྐད་ཆ་ཚིག་ཟིན་ལ་མ་གཏོགས་ཡོད་མ་རེད་པ་ད་ཁོ་ཀུན་རྫོབ་ཏུ་ཡོད་ཚུལ་དངོས་སུ་བཤད། བཤད་སྤྱིར་བཏང་ཡོད་ཚུལ་དེ་ལ་ཡིན་པ་དང་ཡོད་ཚུལ་དེ་ལ། ད་ཅི་གར་ཐོག་དངོས་བཏགས་མ་ཕྱེ་ན་ཟེར་གོང་མའི་གྲོགས་དངོས་བཏགས་ཕྱེ་ན་རང་དང་ཡོད་ཚུལ་ལ་ཐ་སྙད་དུ་ཡོད་པས་ཁྱབ་འགྲོ་དངོས་བཏགས་མ་ཕྱེ་ན་ཡོད་ཚུལ་དེ་ལ་ཀུན་རྫོབ་ཏུ་ཡོད་ཚུལ་གཅིག་དང་དོན་དམ་དུ་ཡོད་ཚུལ་གཉིས་ཡོད་རེད་ད་ཀུན་རྫོབ་ཏུ་ཡོད་ཚུལ་མ་ཡིན་ན། དེ་ནི་ཡོད་གང་ཞིག་ལ། བདེན་གྲུབ་ཏུ་ཡོད་པས་ཁྱབ་འགྲོ་བ་རེད་པ་འོ། དེའི་ལྡོག་ཕྱོགས་ཀྱི། ཡོད་པ་ལ་བདེན་གྲུབ་ཏུ་བྱ་དགོས་གསུངས་ཡག་པོ་དེ་འདྲ་ཡིན་པ་རེད། འོ་ཐུབ་བཤད། དབུ་མ་སྣང་བ་ལས་ཀུན་རྫོབ་ཏུ་ཡོད་དོ་ཞེས་པས་འོ་ད་དེ་ཡང་ད་ཁ་ཐུག་ཁ་ཐུག་ལབ་ཤམ་རེད་ད་དཔེར་མ་དེ་འདྲས་རེད་ད་དབུ་མ་རང་རྒྱུད་པའི་ལུགས་ཀྱི་དགག་བྱ་ངོས་འཛིན་གསལ་བར་མི་འབྱུང་ཟེར་བ་དེ་དེ་ཡང་དེ་འདྲས་ཟེར་ཡས་མ་རེད་དབུ་མ་རང་རྒྱུད་པའི་ལུགས་ཀྱིས་ཟེར་ཨོ་འདི་དགག་བྱ་བདེན་འཛིན་དེ་ལ་གཉིས་བཞག་ཡོང་གོ་ར་བ་གར་ཟེར་ན་ཨོ་རེད་ངོས་འདི་དཔེར་ན་བདེན་གྲུབ་ཁོ་ལ་ཡང་གཉིས་རེད་བདེན་གྲུབ་དེ་ལ་ཡང་གཉིས་བཞག་གོ་ཞེས་རེད་ད་གར་སོ་བརྟག་པ་མཐའ་བཟུང་ཟེར་ཁོ་ར་བདེན་གྲུབ་སྒང་ལ་བརྟག་པ་མཐའ་བཟུང་ཟེར་བརྟག་པ་མཐའ་བཟུང་ཟེར་གོ་གར་ཞེས་རྩ་བ་ནས་མེད་ས་གོ་གལ་སྲིད་ཡོད་ན་འདི་འདྲས་ཞིག་ཡོད་གོ་ར་ཟེར་བརྟག་པ་མཐའ་བཟུང་ཞེས་ནི་ངོས་འཛིན་བྱས་པ་ཡིན་ས་བརྟག་པ་མཐའ་བཟུང་བརྟག་པ་མཐའ་བཟུང་ཡིན་ན་ཟེར་གོ་ར་བ། བྱས་ཏེ་བརྟག་པ་མཐའ་བཟུང་གི་བདེན་གྲུབ་དེ་ལ་བདེན་པ་གྲུབ་དེ་ཡིན་ན་འགྲོ་བདེན་གྲུབ་དེ་ལ། བདེན་གྲུབ་དེ་ལ། ཨོ། གཟུགས་སོགས་ཀུན་རྫོབ་པའི་ཆོས་རྣམས། ཨོ། སྟོང་ཉིད་མངོན་སུམ་དུ་རྟོགས་པའི་མཉམ་བཞག་ཡེ་ཤེས་བློ་ངོར་ཡོད་པ་འཛིན་པ་ཡོད་པ་ཁོ་ལ་བདེན་གྲུབ་ཟེར་བཞག་སྟངས་གཅིག། བློ་གནོད་མེད་ལ་སྣང་བའི་དབང་གིས་བཞག་པ་མ་ཡིན་པ། ཡུལ་རང་གི་སྡོད་ལུགས་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་ཟེར་ད་དེ། ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པ་ཟེར་ཚར་དུས་ད་ནི་དེ་ནི་བར་ཆད་བློ་གནོད་མེད་ཟེར་སྐད་ཆ་དེ་མ་བཤད་ན་འགྲིག་ཡོད་མ་འགྲོ། ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པ་ཟེར་ན་ཡུལ་རྐྱང་རྐྱང་གི་ངོས་ནས་གྲུབ་པ་ཟེར།

བྱས་ཡོད་འདུག་དེ་ལ་རིག་ངོའི་བདེན་གྲུབ་བྱས་རིག་ངོའི་ཟེར་ན་རིག་ངོ་ཞེས་པ་རིག་རིག་ཟེར་ཡ་རིག་ངོ་ཟེར་ཡ་རིག་དེ་ད་ལྟ་ང་ཚོ་མངོན་སུམ་ལ་སྦྱར་རེད་མ་གཏོགས་གཞན་ངོ་མ་གོ་བྱས་ན་སྟོང་ཉིད་རྟོགས་ཤིང་ཐོས་བསམ་སྒོམ་གསུམ་གྱི་རིག་ཤེས་གསུམ་ཡོད་རེད་བ་དེ་ལ་རིག་ཤེས་ཟེར་ཡ་རིག་རིག་ཟེར་དེའི་ངོར་ཡོད་པ་འཛིན་སོང་ན་གཟུགས་སོགས་ཀུན་རྫོབ་པའི་ཆོས་རྣམས་ཀུན་རྫོབ་པའི་ཆོས་རྣམས་དེའི་ངོར་ཡོད་མ་རེད་དེའི་ངོར་ཡོད་མཁན་གྱི་ཆོས་ཡིན་ན་དོན་དམ་བདེན་པ་ཡིན་པས་ཁྱབ་སྟོང་ཉིད་ཡིན་པས་ཁྱབ་འགྲོ་བ་རེད་བ་དེའི་ངོར་ཀུན་རྫོབ་པའི་ཆོས་སྟོང་ཉིད་ཡོད་མ་རེད་བ་ད་མེད་ཚེ་ཀུན་རྫོབ་པའི་ཆོས་ཅིག་དེའི་ངོར་ཡོད་པ་འཛིན་སོང་ན་རིག་ཤེས་དེའི་ངོར་ཡོད་པ་འཛིན་པ་ཡིན་ད་རིག་ངོའི་བདེན་གྲུབ་བྱས་འགྲོ་བ་ཡིན་པ་རེད་འོག་ཏུ་དེ་ལ་རིགས་ངོའི་བདེན་གྲུབ་ཅེས་པའི་དགག་བྱ་གཅིག་བཞག་གོ། དབུ་མ་རང་རྒྱུད་ལུགས་ཀྱི་དགག་བྱ་གཅིག་དེ་ཐལ་འགྱུར་ལུགས་ལ་ཡང་ཡོད་ཆགས་པ་རེད། བདེན་གྲུབ་ལ་གཉིས་བཞག་པ་དང་བདེན་འཛིན་ལ་གཉིས་བཞག་པ་དེ་ནི་ལུགས་འདི་ལ་ཡང་བཞག་དགོས་སམ་དེ་ནི་དོན་ཡོང་གོ་རེད་འོ་དེ་བཞག་པ་རེད། དེ་འདྲའི་ཡིན་པ་རེད། དེ་གཅིག་བྱས་གཅིག་ལ་ད་བློ་གནོད་མེད་ལ་སྣང་བའི་དབང་གིས་བཞག་པ་མ་ཡིན་པར་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པ་འཛིན་པས་གྲུབ་པ་གཅིག་བཞག་གོ་གཉིས་ཉིན་མོ་དེ་བདེན་གྲུབ་གཉིས་བཞག་དེ་རེད།

བདེན་འཛིན་དེ་ངོས་འཛིན་པའི་ངོས་འཛིན་དེ་དབུ་མ་རང་རྒྱུད་པའི་གཞུང་ཁུངས་ཐུབ་གཞན་ལས་འོ་གསལ་པོ་མི་འདུག་ཟེར་དགག་བྱ་ངོས་འཛིན་གསལ་པོ་མི་འདུག་ཞེས་པའི་དེ་ག་དུ་དགག་བྱ་གོ་ལ་དེ་བཞག་དགོས་ཡོད་མ་རེད་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པར་འཛིན་པའི་འཛིན་པ་དེ་དང། འོ་ཁོའི་ཞེན་ཡུལ། ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པ་གཉིས་པོ་དེ་གསལ་པོ་མི་འདུག་ད་དེ་ག་བ་གསལ་པོ་དབུ་མ་རང་རྒྱུད་པའི་གཞུང་ཁུངས་ཐུབ་པའི་ནང་ནས་ད་ཚད་ག་བྱས་ན་གསལ་ཤོས་རོ་པོ་གོ་གཞན་དག་ལ་མི་འདུག་ད་དབུ་མ་སྣང་བ་དེ་རེད་ཤག

སྤྱི་བཏང་ང་རང་ཚོའི་སྟོང་ཉིད་ལ་དོན་དམ་གསལ་ཏེ་གོ་རྒྱུ་མེད་ལ་སྤྱི་བཏང་དོན་དམ་དེ་ལ་གཉིས་གོ་དགོས་ཡོད་མ་རེད་དགག་བྱའི་དོན་དམ་དང། ངོ། དེ་ནི་ག་རེ་གོ་སྟོང་ཉིད་ལ་དོན་དམ་བཞག་པའི་དོན་དམ་གཉིས་གོ་ནི་གོ་དེ་ལྟར་ཀུན་རྫོབ་ཏུ་ཡོད་ཚུལ་གོ་ལས་ལོག་པ་གོ་དོན་དམ་པར་རམ་ཟེར་དུས་རྩ་བདེན་ཡོད་དུ་ཤེས་དགོས་ཏེ་གསུང་ཡོང་དུས་རྩ་དོན་དམ་པ་ཞེས་པ་དེ་དགག་བྱའི་དོན་དམ་གོ་ལ་བྱས་དོན་དམ་དོན་དམ་ཟེར་ལབ་ཏེ་འདུལ་རྒྱུ་ང་རང་ཚོ་དོན་དམ་དེ་དོན་དམ་ཟེར་དུས་རྩ་སྟོང་ཉིད་རྐྱང་རྐྱང་ལ་གོ་རེད་བའི་སྐབས་སྟོབས་ཀྱིས་ག་ཚོད་དེ་འདྲའི་གོ་ཡ་ཁྱབ་མེད་རེད་སྐབས་སྟོབས་ཀྱིས་ཡང་དགག་བྱའི་དོན་དམ་ཟེར་དོན་དམ་གོ་བདེ་ལེགས་ངོ་དུ་བ་དེ་འདྲའི་ཞིག་ཡིན་པ་རེད་འོ་ད་ཡོད་ཚུལ་དེ་ལ་གཉིས་རེད། ཀུན་རྫོབ་ཏུ་ཡོད་ཚུལ་གཅིག་དང་དོན་དམ་དུ་ཡོད་ཚུལ་གསལ་ལབ་ན་འདྲ་ཡ་རེད། ཡང་མེད་ན། འོ། བློ་གནོད་མེད་ལ་སྣང་བའི་དབང་གིས་བཞག་པའི་ཡོད་པ་གཅིག་དང་བློ་གནོད་མེད་ལ་སྣང་བའི་དབང་གིས་བཞག་པ་མ་ཡིན་པའི་ཡོད་པ་ཟེར་གཉིས་ཆ་ད་ཡོད་པའམ་བཞག་པ་མ་ཡིན་པའི་ཡོད་པ་གོ་ལ་དེ་ནི་དགག་བྱའི་དོན་དམ་གོ་ཆ་དང་འགལ་འདུ་གོ་ཆ་འགྲོ་བ་རེད། བྱས་ད་དེ་བློ་གནོད་མེད་ལ་སྣང་བའི་དབང་གིས་བཞག་པའི་ཡོད་པ་གོ་དངོས་སུ་གསལ་པོ་ཞིག་གསུངས་བ་ཡིན་ཙང་དེ་ནི་གཞི་ནས། དེ་ལྟར་མ་ཡིན་མཁན་གྱི་ཡོད་པ་གོ་ལ་དེ་ནི་ཀུན་རྫོབ་ཏུ་ཡོད་པའི་ལོག་ཕྱོགས་དོན་དམ་དུ་ཡོད་པ་གོ་ལ་འགྲོ་དགོས་འདུག་ཟེར་དབུ་མ་སྣང་བ་ལས་དེ་སྒྲུབ་གོ་བ་བརྒྱབ་ནས་དེ་ཡོང་ཁུལ་དུ་མ་ཚིག་ཟིན་ལ་འདི་གསལ་པོ་མི་འདུག་གསུང་བ་ཡིན་པ་རེད་མ་གཏོགས་ད་ཡང་ཡག་གེ་རང་རྒྱུད་པའི་གཞུང་ཁུངས་ཐུབ་གཞན་ལས་དགག་བྱ་ངོས་འཛིན་གསལ་བ་མི་འབྱུང་དབུ་མ་རང་རྒྱུད་པའི་དགག་བྱ་རིགས་ངོའི་བདེན་གྲུབ་ལ་དོན་དམ་བཞག་པའི་ཁ་ཚོན་རིགས་ངོའི་བདེན་གྲུབ་དེ་ངོས་འཛིན་པའི་ངོས་འཛིན་ནི་དབུ་མ་སྣང་བ་ལས་ཀྱང་གོ་བ་དོན་དང་ག་རེ་ངོ་སྣང

བློ་ལ་སྣང་བ་འདི་ཁོ་ན་ཀུན་རྫོབ་གཞན་ནི་ཅིག་ཤོས་སོ་ཞེས་པ་དེ། སྟོང་ཉིད་རྟོགས་པའི་ཐོས་བསམ་སྒོམ་གསུམ་གྱི་རིགས་ཤེས་ལ། དོན་དམ་དུ་བཞག་པས་དོན་དམ་དེའི་ངོར་གཟུགས་སོགས་ཀུན་རྫོབ་པའི་ཆོས་རྣམས་དེའི་ངོར་ཡོད་པར་འཛིན་པ་གྲུབ་པ་དང། དེའི་ངོར་ཡོད་པར་འཛིན་པའི་བློ་དེ་དགག་བྱ་རེད་ཟེར་བ་གཞན་ནི་ཅིག་ཤོས་ཟེར་བ་དེའོ་དེ་གང་ནས་ཤེས་ཀྱི་རེད་ཟེར་ན་གཟིགས་སྟངས་ཤིག་ཡོང་དགོས་ད་གཟིགས་འདུག་བ། ང་ཚོའི་ཡིག་ཆའི་ནང་ལ་དེ་འདི་ལ་གསལ་བ་གང་འདི་དང་འདི་ཡིན་ཟེར་ཡོད་མ་རེད་གྲྭ་ཚང་བྱེས་ཡིག་ཆའི་ནང་ལ་དེ་དེ་འདྲའི་གསུངས་བཞག་རེད། ཡིན་ནའང་སྒོ་མང་འདི་ཟེར་ན་དེ། བདེན་འཛིན་ངོས་འཛིན་པའི་གཞུང་མ་རེད་གསུང་བ་དེ། ག་རེ་ཟེར་ན་ཡང་དག་ཀུན་རྫོབ་དང། ལོག་པའི་ཀུན་རྫོབ་གཉིས་ངོས་འཛིན་པའི་གཞུང་རེད་ཟེར་ན་བློ་ལ་སྣང་བ་འདི་ཁོ་ན་ཀུན་རྫོབ་གཞན་ནི་ཅིག་ཤོས་སོ་ཟེར་ལོག་པའི་ཀུན་རྫོབ་དང་ཡང་དག་ཀུན་རྫོབ་ངོས་འཛིན་པའི་གཞུང་རེད་མ་གཏོགས། ངོ་བོ་དེའི་ལུགས་ཀྱི་དགག་བྱ་ངོས་འཛིན་པའི་གཞུང་མ་རེད། བྱེས་ནང་ལ་དེ་དགག་བྱ་ངོས་འཛིན་པའི་གཞུང་རེད། དགག་བྱ་གོ་ལ་གཉིས་བཞག་པའི་རིགས་ངོའི་བདེན་གྲུབ་དེ་ཉིད་དགག་བྱར་བཞག་པའི་འོ་འཇོག་ཚུལ་དེ་རེད་ཟེར་ཏེ། འོ་དེ་འདྲ་ཟེར་ཡ་རེད། གང་ལྟར་ཀྱང་རང་རྒྱུད་ཀྱི་གཞུང་ཁུངས་ཐུབ་གཞན་ལས་དེ་ལྟར་འདི།

བློ་གནོད་མེད་ལ་སྣང་བའི་དབང་གིས་བཞག་པ་མ་ཡིན་པར་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པ་དེ་ལ་བདེན་གྲུབ་ཏུ་བཞག་པས་དགག་བྱ་དེ་ངོས་འཛིན་ཏེ་དབུ་མ་སྣང་བ་གསལ་ཤོས་རེད་སྙམ་དེ་ལས་གཞན་གཞུང་གཞན་དག་ལ་མི་འདུག་ཟེར་རྟོག་གེ་འབར་བའི་ནང་ལ་ཡོད་ཡ་གོ་འདི་ངོས་འཛིན་མ་ཡིན་པ་ཆེ་ཞེས་ཕ་ཡུལ་རིགས་ངོའི་བདེན་གྲུབ་དེ་ངོས་འཛིན་པའི་གཞུང་དེ་འོ་དེ་གསལ་བ་འདུག་ཟེར་ད་གྲོགས་སྐུ་བ་ད་ད་ག་རང་ལབ་རྒྱུ་རེད་ད་ས་དང་ན་ད་གོ་སྤྱི་དང་ད་ར་བ། དབུ་མ་སྣང་བ་མ་གཏོགས་ག་ཚོད་དབུ་མ་རང་རྒྱུད་གཞུང་ཁུངས་ཐུབ་གཞན་ལ་དེ་དགག་བྱ་ངོས་འཛིན་གསལ་བ་མི་འབྱུང་བ་ད་དབུ་མ་སྣང་བ་གསལ་ཤོས་ཡིན་པར་དེ་ལས་ཀྱང་གསལ་བ་ད་དབུ་མ་བདེན་གཉིས་དེ་ཡོད་པའི་ཕྱིར་འགའ་ཞིག་གིས་དེ་བདེན་གཉིས་གཞུང་དེ། དེ་འདྲ་ཚིག་གཉིས་པོ་དེ་དགག་བྱ་ངོས་འཛིན་གཞུང་ལ་བཞག་ཡོང་འདུག་ཟེར་དེ་ཅིག་ལྟ་ས་བཏང་གི་ཨ་རེད་གལ་སྲིད་མེད་ན་རྟོག་གེ་འབར་བའི་གཞུང་དེ་འདྲ་ལེགས་བཤད་སྙིང་པོའི་ནང་ལ་ཡོད་ད་ང་ཁ་ཐུག་འགྲོ་གི་མི་འདུག་འོ་དེའི་ནང་ལ་འདི་ལས་ཀྱང་གསལ་བ་ཡོད་རེད་འོ་ཐུག་ཟེར། འོ་དེ་ཉིད་ལས་ཟེར་དེ་ཉིད་ལས་ཞེས་ད་དབུ་མ་སྣང་བའི་ནང་ལ་ག་རེ་གསུངས་ན་དངོས་པོ་ཡང་དག་པར་ངོ་བོ་ཉིད་མེད་པ་དག་ལ་ཡང་དེ་ལས་ལྡོག་པའི་རྣམ་པར་སྒྲོ་འདོགས་པ་འཁྲུལ་པའི་བློ་གང་ཡིན་པ་དེ་ནི་ཀུན་རྫོབ་ཅེས་བྱ་སྟེ་ཟེར་བ་སྟེ། རེད་བ། ཀུན་རྫོབ་ཅེས་བྱ་སྟེ། བློ་གང་ཡིན་པ་དེ་ནི་ཀུན་རྫོབ་ཅེས་བྱ་སྟེ། ཀུན་རྫོབ་ཟེར་ཏེ་ད་འདིའི་ཀུན་རྫོབ་དེ་ལ་མང་པོ་ཞིག་གོ་ར་བ། སྤྱིར་བཏང་དེ་ལ་ཀུན་རྫོབ་དེ་ལ་ད་གསུམ་ཡིན་ནོ་ཞེས་གོ་དགོས་པ་ཡིན་པ་རེད། ར་བ་ཀུན་རྫོབ་བདེན་པ་ཞེས་པའི་ཚིག་ཟུར་གྱི་ཀུན་རྫོབ་གཅིག། ཀུན་རྫོབ་ཏུ་ཡོད་ཅེས་པའི་ཚིག་ཟུར་གྱི་ཀུན་རྫོབ་གཅིག། ད་འདི་གཤམ་འདི་ནས་ཁ་སོགས་ཀུན་རྫོབ་པ་ཁོ་ནའོ་ཟེར་བྱེད་བར་འོ་གཤམ་དེ་ན་འདུག་འདས་ངོ། དེ་ལས་དེ་ལས་བྱུང་བའི་ཕྱིར་དེས་ཉེ་བར་བསྟན་པའི་དངོས་པོ་བརྫུན་པའི་ངོ་བོ་ཐམས་ཅད་ནི་ཀུན་རྫོབ་ཏུ་ཀུན་རྫོབ་པ་ཁོ་ནའོ། དེ་ཡང་ཐོག་མ་མེད་འོ་ད་ག་རང་རེ་ཀུན་རྫོབ་པ་ཁོ་ནའོ་འདིའི་གསུམ་གྱིས་ཀུན་རྫོབ་གསུམ་པོ་དེ་ལ་ཁྱད་པར་བཞག་དགོས་ར་བ་ཀུན་རྫོབ་གསུམ་བཞག་ནས་ར་བ། ད་དེ་འདྲ།

དེས་ཉེ་བར་བསྟན་པའི་དངོས་པོ་བརྫུན་པ་ཐམས་ཅད་ནི་ཀུན་རྫོབ་པ་ཁོ་ན་ཡིན། འོ་དེ་དེར་ཀུན་རྫོབ་པ་ཞེས་ཁོ་ན་གོང་འོག་གཉིས་ཀྱིས་གང་བྱེད་པ་ཡང་མི་མཐུན་ཟད་བྱེད་ཀྱི་ཁོ་ན་ཞོག་མ་དེ་ཀའི་འོ་དེ་ཞེས་མགུར་བ་གོ་ལ་འོ་དེ་ཀུན་རྫོབ་པ་ཟེར་དེ་དེ་ཁོ་བདེན་འཛིན་ཡིན་པ་བདེན་འཛིན་གྱི་བསླད་པ་དང་བཅས་པའི་ཤེས་པ་ཡིན་པར་སྟོན་པ་རེད་མ་གཏོགས་བདེན་འཛིན་ཡིན་པར་སྟོན་པ་མ་རེད་བློ་དོན་མཐུན་ཡིན་པའི་ཤེས་ཚོན་གཅིག་ཐུགས་དྲག་ནང་ལ་གསུངས་བཞག་ལ་འདི་ཀུན་ད་གང་ཅི་ཀུན་རྫོབ་ཟེར་གོ་ལ་བསམ་བློ་བཏང་ཡག་གོ་ལ་གསུམ་ཡོད་རེད་ད་གསུམ་ཡོད་རེད་དེ་རང་རང་ནས་གསུམ་ཡོད་རེད་དབུ་མ་སྣང་བའི་གཞུང་ཁོ་རང་ནང་ལ་གསུམ་ཡོད་རེད། དོན་དག་འདི་ནི་མ་བྱས། དངོས་པོ་ཡང་དག་པར་ངོ་བོ་ཉིད་མེད་པ་དག་ལ་ཡང་དངོས་པོ་ཡང་དག་པར་ངོ་བོ་ཉིད་མེད་པ་དག་ལ་ཡང་དངོས་པོ་བདེན་པ་མེད་པ་ཡིན་པ་གང་ཞིག་ལགས་ཀྱི་བདེན་མེད་ཡིན་པ་རང་རང་བ་ཡིན་པ་གང་ཞིག་ལ་དེ་ལས་བཟློག་པའི་བདེན་མེད་ལས་སུ་བཟློག་ནས་རྣམ་པར་སྒྲོ་འདོགས་མཁན་གོ་བདེན་གྲུབ་ཡིན་པར་སྒྲོ་འདོགས་མཁན་རེད་དེ་འདྲའི་བློ་གོ་བདེན་འཛིན་གོ་ཆག་སོགས་དེ་བྱོས་ཤིག་ཀུན་རྫོབ་ཅེས་བྱ་སྟེ་ཟེར་ན་ཀུན་རྫོབ་བདེན་པ་ཞེས་པའི་ཚིག་ཟུར་གྱི་ཀུན་རྫོབ་དེ་རེད་ཟེར་ལ་ཡིན་པའི་རྒྱུ་མཚན་གོ་ལ་འདིའམ་འདིས་དེ་ཁོ་ན་ཉིད་སྒྲིབ་པ་ལྟ་བུར་བྱེད་འགེབས་པ་ལྟ་བུར་བྱེད་པའི་ཕྱིར་རོ། ད་དེ་ཡོད་རེད་བ་ང་ཚོས།

རང་གི་དེ་ཁོ་ན་ཟེར་དེ་བདེན་འཛིན་ཁོ་རང་ལ་བྱས་ན་བདེན་འཛིན་ཁོ་རང་ག་རེ་རེད། དངོས་པོའི་སྟེང་གི་བུམ་པའི་སྟེང་གི་སྟོང་ཉིད་ལ་རྨོངས་པའི་རྨོངས་པ་ཅན་ཨ་ཡིན། ཡིན་ད། རང་གི་དེ་ཁོ་ན་ཉིད་ལ་རྨོངས་བསྡད་མཁན་རེད་ད་ཁོ་རང་ཉིད་དེ། ཁོ་རང་གི་ངོ་བོ་དེ་ག་རེ་ཟེར་དེ་ཁོ་ན་ཉིད་མཐོང་མི་ཐུབ་མཁན་གྱི། དེ་ཁོ་ན་ཉིད་ལ་རྨོངས་པའི་བློ་ཞིག་རེད་ད་རེད་མ་རེད། ཡིན་ད་རང་གི་དེ་ཁོ་ན་ཉིད་མཐོང་བ་ལ་རྨོངས་པ་བྱས་བསྲེས་དེ་རེད་དད་དེ་ཡིན་པ་རེད་ད་གཞན་གྱི་དེ་ཁོ་ན་ཉིད་མཐོང་བ་ལ་སྒྲིབ་པར་བྱེད་ཟེར་དེ་བུམ་པའི་སྟེང་གི་སྟོང་ཉིད་དེ་རང་རྒྱུད་ཀྱི་གང་ཟག་དེ་རྟོགས་པ་བྱས་པ་ལ་ཁོས་གནོད་སྐྱེལ་གྱི་ཡོད་ཙང་གཞན་གྱི་དེ་ཁོ་ན་ཉིད་མཐོང་བ་ལ་སྒྲིབ་པ་ལྟ་བུར་བྱེད་པའི་ཕྱིར། དེའི་ཕྱིར་ད་དེ་སྐད་དོན་འདིའི་དོན་དག་ག་རུ་འགོ། མདོ་ཡི་ལུང་དེ་དང་ཡ་གི་དོན་དག་ནི་མ་གཅིག་པ་གཅིག་རྐྱང་རེད། དངོས་རྣམས་སྐྱེ་བ་ཀུན་རྫོབ་ཏུ་ཞེས་གཞི་གྲུབ་ན་དེ་ཀུན་རྫོབ་ཏུ་ཡོད་པས་ཁྱབ་ཟེར་བ་རེད་ཡ་གི་དངོས་པོ་དངོས་པོ་ཡང་དག་པར་ངོ་བོ་ཉིད་མེད་པ་དག་ལ་ཡང་ཟེར་ཏེ་དེ་དང་འདྲ་པོ་ཆགས་ཡིན་པ་རེད། འོ། དངོས་རྣམས་སྐྱེ་བ་ཀུན་རྫོབ་ཏུ་ཡོད་ཟེར་ཡ་རེད། དམ་པའི་དོན་དུ་རང་བཞིན་མེད་ཅེས་ཡ་གི་ངོ་བོ་ཉིད་མེད་པ་ཡང་དག་པ། ལྷ་སོགས་དངོས་པོ་ཡང་དག་པར་ངོ་བོ་ཉིད་མེད་པ་ཟེར་དུས་ཡང་དག་པར་ངོ་བོ་ཉིད་མེད་པ་དག་ལ་ཡང་ཟེར་དེ་ཆ་དམ་པའི་དོན་དུ་རང་བཞིན་མེད་ཅེས། མཐར་རང་བཞིན་མེད་ཟེར་དེ་ཚིག་ཟིན་ལ་རང་བཞིན་མེད་དོན་སོ་ན་དོན་བདེན་པར་གྲུབ་པ་མེད་ཅེས། རེད་བ། དོན་དམ་པ་ད་དམ་པའི་དོན་དུ་རང་བཞིན་མེད་ཟེར་དེ་དོན་དམ་པ་བྱས་ན་དེ་དོན་དམ་པར་རང་བཞིན་མེད་པ་ཡིན་ཅེས། དོན་དམ་པར་རང་བཞིན་མེད་པས་ཁྱབ་རེད་བ། དོན་དམ་པར་རང་བཞིན་མེད་པ་ལ་ཡོད་པར་འཛིན་པའི་བློ་གང་ཡིན་པ་དེ་ནི་དེ་ནི། འོ་ཀུན་རྫོབ་བདེན་པ་ཞེས་པའི་ཚིག་ཟུར་གྱི་ཀུན་རྫོབ་དེ་རེད་དོ་ཟེར་དེ་ནི་ཡང་དག་ཀུན་རྫོབ་འདོད་ཅེས་གསུངས་སོ། དེ་ལས་བྱུང་བའི་ཕྱིར་ཞེས་པ་དང། དེས་ཉེ་བར་བསྟན་པའི་མཐོང་བའི་དངོས་པོ་བརྫུན་པ་ངོ་བོ་ཐམས་ཅད་ནི་ཀུན་རྫོབ་པ་ཁོ་ནའོ་ཞེས་དེ་དག་དེ་རང་རང་གི་རྒྱུད་ལ་རྟོག་པ་བློ་རྟོག་པ་ག་ཚོད་ཡོད་ན་ཡོད། ཡུལ་རྟོག་མཁན་གྱི་བློ་རྟོག་པ་དེ་འདྲ་ཡོད། འོ་དེ་ཚོ་གང་ག་ལོ་ག་རེ་ཟེར་ན་བདེན་འཛིན་གྱི་བག་ཆགས་བསླད་པའི་དབང་གིས་བྱུང་མཁན་གྱི་ཤེས་པ་རེད་དེ། བདེན་འཛིན་གྱི་བག་ཆགས་ཀྱིས་བསླད་པའི་དབང་གིས་ཁོ་ལ་བདེན་གྲུབ་ཅིག་སྣང་བ་རེད། བདེན་གྲུབ་སྣང་ཡས་དེ་ག་གཱའི་རྒྱུ་མེད་རྐྱེན་མེད་ལ་སྣང་གི་མ་རེད། ཡིན་ད་དེ་ལས་བྱུང་བའི་ཕྱིར། དེ་ཡིས་ཉེ་བར་བསྟན་པ། བསྟན་ཡ་ག་རེ་ག་ཙམ་བདེན་འཛིན་གྱི་བསླད་པ་ཞུགས་ནས་དབང་ཁོ་ལ་བདེན་གྲུབ་བསྟན་པ་རེད་བསྟན་པ་ལྟར་དུ་མཐོང་བ་རེད་མཐོང་བ་ཐམས་ཅད་དེ་མཐོང་བའི་དངོས་པོ་བརྫུན་པ་ཐམས་ཅད་ནི་དེ་དག་འོ། ཀུན་རྫོབ་པ་ཁོ་ན་ཞེས་བྱའོ་ཞེས་པའི་དངོས་པོ་བརྫུན་པ་ཟེར་དེ་འོ་དེ་འདྲ་རྟོག་པ་དེ་ལ་བཞག་ནས་ད་ཡུལ་རྟོགས་མཁན་གྱི་རྟོག་པ་གང་ཡིན་པ་དེ་ཀུན་རྫོབ་པ་ཁོ་ན་ཞེས་ཁོ་ན་ཞེས་པ་དེ་བདེན་འཛིན་དངོས་ཡིན་པ་གཅོད་པར་བདེན་གྲུབ་ཏུ་སྣང་བ་ཙམ་ཞིག་རེད་མ་གཏོགས་བདེན་འཛིན་ངོ་མ་མ་རེད་ཟེར་སྣང་བ་ཡིན་ཁོ་ན་ཞེས་བྱའོ། དེ་ཡང་ད་དེ་འདྲའི་རྟོག་པ་དེ་ཆོས་ཅན་ཡུལ་རྟོགས་མཁན་གྱི་བདེན་སྣང་ཅན་གྱི་ཤེས་པ་རྟོག་པ་དེ་དེ་ཡང་ཆོས་ཅན་ཐོག་མ་མེད་པའི་འཁྲུལ་པའི་བག་ཆགས་ཡོངས་སུ་སྨིན་པའི་དབང་གིས་བྱུང་བ་ཡིན་པའི་ཕྱིར། འོ་ཐུག་ཅེ་དེ་ཡང་ཟེར་དེ་ད་དེ་ལ་སྦྱར་རྒྱུ་མ་རེད་རྟོག་པ་དེ་ལ་སྦྱར་རྒྱུ་མ་རེད་ད་དེ་རྟོག་པ་དེ། མ་ནི་ཡང་སྐྱེ་བ་འཆི་བདེན་གྱི། བདེན་འཛིན་སྐྱེ་བ་ར་བའོ། དེ་འདྲའི་བདེན་འཛིན་དེ་ཡང། ཁོ་རང་ཡང་གང་ཅི་བག་ཆགས་ཀྱི་སྟོབས་ཀྱིས་སྐྱེ་བ་དེ་ཨ་ར་བ། ར་བ། བདེན་འཛིན་ཡིན་ན་རང་ཉིད་ཀྱི་དངོས་སུ་འཇོག་བྱེད་ཀྱི་གར་འོ་རང་འཇོག་བྱེད་ཀྱི་གར་འོ་རང། སྐྱེད་བྱེད་ཀྱི་བདེན་གྲུབ་རེ་རེ་ཁྱབ་གར་དུ་བདེན་འཛིན་རེ་རེ་ཁྱབ་ར་བ། རང། རང་ཉིད་འཇོག་བྱེད་བདེན་འཛིན་སྔ་མས་ཞེས་བཞག་ཅིང། འོ་ད་བདེན་འཛིན་ཕྱི་མ་ནི་སྐྱེད་ནུས་མཁན་གཅིག་ལ་དེ་ནི་བདེན་འཛིན་གྱི་བག་ཆགས་ཡིན་ན་གཅིག་ཟེར་འོང་འགོ་བ། དེ་ནི་བག་ཆགས་མ་རེད་བདེན་འཛིན་ས་བོན་ཡིན་ན་ཟེར་འོང་འགོ་ར་བ། བྱས་ད་དེ་རེད། དེ་ལས་བྱུང་བའི་ཕྱིར་དེས་ཉེ་བར་བསྟན་པ་མཐོང་བའི་དངོས་པོ་དང་ཀུན་བྱེད་ཀྱི་དེ་ཡང་ཐོག་མ་མེད་པའི་འཁྲུལ་པ་ཞེས་སོ། འོ་དེ་འདྲ་ཡི་བསླད་པ་ཞུགས་མཁན་གྱི་བདེན་འཛིན་དེ་ཡང་ཐོག་མ་མེད་པའི་འཁྲུལ་པའི་བག་ཆགས་ཡོངས་སུ་སྨིན་པའི་དབང་གིས་བྱུང་བ་རེད། ད་དེས་ཀྱང་ཟེར་གོ་ལ་བྱེ་བྲག་ཁོ་ན་སྦྱར་འོང་བ་དེའི་བདེན་འཛིན་དེ་ག་རེ་ཟེར་ན་སྲོག་ཆགས་ཐམས་ཅད་ལ་ཟེར་ན་སོ་སོའི་སྐྱེ་བོ་ཐམས་ཅད་ལ་ཡང་དག་པར་དངོས་པོའི་བདག་ཉིད་ལྟ་བུར་ཉེ་བར་བསྟན་པ་མཐོང་བར་འགྱུར་ཏེ་ཟེར་འོ་བདེན་འཛིན་གྱི་བསླད་པ་ཞུགས་ནས་དེ་ནས་སོ་སོའི་སྐྱེ་བོ་རྣམས་ལ་བདེན་གྲུབ་མ་ཡིན་གྱི་ཆོས་ལ་བདེན་གྲུབ་སྣང་བར་འགྱུར་བ་རེད།

དེ་དག་གི་བསམ་པའི་དབང་གིས་ཞེས་པ་ནི་རྟོག་མེད་ཀྱི་ཤེས་པ་རྟོག་པ་ཁོ་ནར་མི་བྱ་ཡི་རྟོག་མེད་ཀྱི་ཤེས་པ་ལ་ཡང་བྱ་སྟེ་འོ་དེ་གཤམ་དུ་འདོན་དགོས་པ་རེད་ཚིག་ཟིན་ཏེ་ཚིག་འགྲེལ་བྱ་བ་ནི་གཤམ་དུ་འདོན་དགོས་པ་རེད་བསམ་པའི་དབང་གིས་དངོས་པོ་བརྫུན་པའི་ངོ་བོ་ཐམས་ཅད་ནི་ཀུན་རྫོབ་ཏུ་ཡོད་པ་ཁོ་ན་ཞེས་བྱའོ་ཞེས་གསུངས་སོ། ཟེར་ར་བ། དེས་ནི་ད་དེ་ལ་ཚིག་འགྲེལ་ད་དེ་ཡར་ད་དེ་དབུ་མ་སྣང་བའི་ལུང་དེ་དྲངས་དབུ་མ་སྣང་བའི་ལུང་སྐོར་ད་དེ་བར་དུ་དབུ་མ་སྣང་བའི་ལུང་དྲངས་ད་དེ་ལ་ཁོང་རང་གི་ཚིག་འགྲེལ་བསྐྱོན་ཡོང་དུས་ད་དེ་ནི་ཞེས་པ་ཡན་ནི་ཞེས་དོན་དམ་པར་རང་བཞིན་མེད་པ་ལ་འོ་དེ་ནི་ཡན་ནི་བློ་གང་ཡིན་པ་དེ་ནི་ཞེས་ཡས་འདུག་པ་འཁྲུལ་པའི་བློ་གང་ཡིན་པ་དེ་ནི་ཀུན་རྫོབ་པ་ཅེས་བྱ་ཟེར་འདུག་འོ་དེ་ཡན་ཆད་ཀྱིས་དེ་ནི་ཞེས་པ་ཡན་ཆད་ཀྱིས་ཞེས་ནི་འོ་གཞན་ནི་དོན་དམ་པར་རང་བཞིན་མེད་པ་ལ་དོན་དམ་པར་ཡོད་པར་འཁྲུལ་པའི་དོན་དུ་བཤད་པ་རེད་པ་ཡོད་ནི་མ་འཁྲུལ་པའི་བློ་གང་ཡིན་པ་དེ་ནི་ཞེས་སོ། ཡོད་ནོ། ཀུན་རྫོབ་ནས་ཀུན་རྫོབ་ཡོད་ཀུན་རྫོབ་ཅེས་བྱ་སྟེ་དེ་ནས་ཕྱིར་རོའི་བར་དུ་ནི་དེ་དག་དེར་གར་ཡིན་པ་ན་དེ་ཐོག་མ་མེད་ན།

ཡང་དག་ཀུན་རྫོབ་ཟེར་དེ་དང། ཀུན་རྫོབ་ཀུན་རྫོབ་ཅེས་བྱ་སྟེ་ཞེས་པའི་ཀུན་རྫོབ་གཉིས་པོ་གཅིག་པ་གཅིག་རྐྱང་བཞག་རྒྱུ་རེད་དེ་བདེན་པ། ཀུན་རྫོབ་ལ་བདེན་པ་ལ་གཉིས་སུ་ཕྱེ་བའི་ཡང་དག་ཀུན་རྫོབ་ཟེར་དེ་མ་རེད། ཡང་དག་པའི་དོན་མཐོང་བ་ལ་སྒྲིབ་པར་བྱེད་པའི་ཀུན་རྫོབ་ཟེར་ལབ་དུས་རྡོག་པོ་ལབ་དུས་ཡང་དག་ཀུན་རྫོབ་སླེབས་འོ་དེ་གཉིས་གཞི་གཅིག་པ་རེད། འོ་ཀུན་རྫོབ་ནས་ཕྱིར་རོའི་བར་ནི་ཡང་དག་ཀུན་རྫོབ་ཅེས་བྱ་བའི་དོན་དེ་ནི། ཀུན་རྫོབ་སྒྲིབ་བྱེད་ལ་བྱས་ནས་ཀུན་རྫོབ་ཟེར་དེ་སྤྱིར་བཏང་སྒྲིབ་བྱེད་ཟེར་ན་བདག་ཡིན་དུས་ཙང་ཡང་དག་པ་ལ་སྒྲིབ་པ་ནས་སྒྲིབ་པར་བྱེད་པའོ། ཟེར་བ་དེ་ཡང་དག་ཀུན་རྫོབ་འདོད་ཟེར་དེ་དོན་དག་དེ་ལ་གོ་རེ་བྱེད་ད་དེ་དེ་ལས་བྱུང་བའི་ཕྱིར་དེས་ཉེ་བར་བསྟན་པའི་དངོས་པོ་བརྫུན་པའི་ངོ་བོ་ཐམས་ཅད་ནི་ཟེར་ན་བདེན་འཛིན་དེ་ལས་བྱུང་བའི་ཕྱིར། འོ་བདེན་འཛིན་དེས་བདེན་པར་ཡོད་པ་ལྟར་ཉེ་བར་བསྟན་པ་མཐོང་བ་ནི་རྟོག་པ་ཡིན་གྱི་དབང་ཤེས་མིན་ཏེ་ཟེར་དུས་ཙང་ད་བདེན་གྲུབ་སྣང་མཁན་གྱི་ཤེས་པ་གོ་བཞག་གོ། དེ་ཡང་བློ་དོན་མཐུན་དུ་བཞག་དགོས་རེད་མ་བཞག་ན་ཁོ་ན་ཞེས་པ་དེས་གཅོད་ཡས་མ་རེད། དེ་ཀུན་རྫོབ་ཏུ་ཡོད་པ་ཁོ་ན་ཞེས་བྱའོ་ཞེས་དེ་ལབ་པར་བའོ། དེ་ལ་རྟོག་པ་ཡིན་གྱི་རྟོག་མེད་ཀྱི་ཤེས་པ་མ་ཡིན་ཏེ། ད་མ་ཡིན་པའི་རྒྱུ་མཚན་ལ་ག་རེ་ཟེར་ན་བདེན་གྲུབ་ཟེར་ཡས་དེ་སྣང་མཁན་གྱི་ཤེས་པ་ལ་རྟོག་པ་མ་གཏོགས་ས་འགྲོ་ས་ཡང་མེད་དེ་ག་རེ་ཟེར་ན་ལུགས་འདི་ལ་དབང་ཤེས་ལ་བདེན་གྲུབ་སྣང་བ་ཟེར་རྩ་བ་ཉིད་ནས་ཁས་ལེན་རྒྱུ་ཡོད་པ་མ་རེད་དེ་རྟོག་པ་མ་གཏོགས་འགྲོ་ས་ཡང་མེད་པ་ག་ས་དེ་ལས་བྱུང་བའི་ཕྱིར་དེས་ཉེ་བར་བསྟན་པ་རེད་བ་བསྟན་པ་ལྟར་དུ་མཐོང་བ་རེད་བ་མཐོང་བ་ཡིན་དུས་ས་བདེན་གྲུབ་མཐོང་མཁན་གྱི་བློ་ཆགས་སོང་བའོ་དེ་ལ་རྟོག་པ་མ་གཏོགས་རྟོག་མེད་ཤེས་པ་ཡོད་མ་རེད་མེད་དེ་བདེན་གཉིས་ཀྱི་འགྲེལ་པ་ནང་ལ།

བདེན་འཛིན་ལྷན་སྐྱེས་ཡིན་ས་ནི་མེད་པ་སྤྱིའི་ཆ་ནས་རེད་ད། བྱེ་བྲག་ལ་མར་སྦྱར་ན་བདེན་འཛིན་ལྷན་སྐྱེས་ཡིན་ས་ནི་སྲོག་ཆགས་ཐམས་ཅད་ལ་ཡོད་རེད་ད་ཡང་འོ་ན་བདེན་འཛིན་ལྷན་སྐྱེས་ནི་སྲོག་ཐམས་ཅད་རྒྱུད་ལ་ཡོད་པས་ཁྱབ་ན་གང་ཟག་སོ་སོའི་དེ་ཟེར་ན་བདེ་པོ་ཆགས་ཀྱི་མ་རེད་བ། སྤྱིར་བཏང་ཁོ་ན་དེ་ཡང་བདེན་འཛིན་ལྷན་སྐྱེས་དེ་སྲོག་ཆགས་ཐམས་ཅད་རྒྱུད་ལ་ཡོད་ས་རྒྱུ་མཚན་དེའི་ཕྱིར་ན་སྲོག་ཆགས་ཐམས་ཅད་ལ་ཞེས་སྨོས་པ་ཡིན་ནོ། སྨོས་སོ། སྲོག་ཆགས་དེ་དག་གི་བསམ་པ་ནི་རྟོག་པ་ཁོ་ན་མ་ཟད་རྟོག་པ་ཁོ་ན་མ་ཡིན་གྱི་དོན་དུ་དེ་དག་གི་བསམ་པའི་དབང་གིས་དངོས་པོ་བརྫུན་པའི་ངོ་བོ་ཐམས་ཅད་ནི་ཀུན་རྫོབ་ཏུ་ཡོད་པ་ཞེས་བྱའོ་ཞེས་པའི་འོ་སྲོག་ཆགས་དེ་དག་གི་བསམ་པ་ཞེས་པ་དེ་ལ་བློ་གནོད་མེད་གང་ག་བཞག་ད་གི་ལབ་པ་རེད་པ། བྱས་ཙང་སྲོག་ཆགས་དེ་དག་གི་བསམ་པ་ནི་རྟོག་པ་ཁོ་ན་མ་ཡིན་གྱི། རྟོག་མེད་ཀྱི་ཤེས་པ་ལ་ཡང་བྱ་དགོས་ཏེ། དེ་གཉིས་ཀྱི་དབང་གིས་ཡོད་པར་བཞག་གི་ཟེར་སོང་ང་བྱས་ཙང་དེ་གཉིས་ཀྱི་ཟེར་དུས་ཙམ། བསམ་པ་དེ་ལ་གཉིས་ཡོད་རྟོག་པ་དང་རྟོག་མེད་ཀྱི་ཤེས་པ་གཉིས་ཀ་ཡོད་བུམ་པ་ལྟ་བུ་ལ་བྱས་ན་ཁོ་འཇོག་བྱེད་ཀྱི་ཤེས་པ་དེ་ལ་གཉིས་ཀ་ཡོད་པའི་ཕྱིར་བུམ་འཛིན་རྟོག་པ་དེ་ཡང་དེའི་སྐབས་ཀྱི་བློ་གནོད་མེད་དེ་རེད་བཞག་བུམ་པ་འཇོག་བྱེད་ཀྱི་བུམ་འཛིན་མིག་ཤེས་དེ་ཡང་བློ་འཇོག་བློ་གནོད་མེད་དེ་ཡིན་པའི་ཕྱིར། ཡིན་དའོ། དེ་གཉིས་ཀྱི་དབང་གིས་ཡོད་པར་བཞག་གི་དོན་དམ་པར་ཡོད་པ་མིན་པའི་ཟེར་དེ་ནི་དངོས་པོ་བརྫུན་པ་དོན་དམ་པར་ཡོད་པ་མ་ཡིན་ཏེ་དོན་དམ་པར་ཡོད་པ་ཟེར་ན་བདེན་གྲུབ་རེད་བས་བདེན་གྲུབ་རེད་པས་ན་སྟོང་ཉིད་ལྟ་བུ་དེ་ཡང་དོན་དམ་བདེན་པ་རེད་དེ་དོན་དམ་པར་མེད་ཟེར་ལབ་དགོས་རེད། གཤམ་དེ་ནས་འདོན་དགོས་རེད་ད་ག་ཟ་དོན་དམ་དུ་ཡོད་དེ་ག་རེ་ཟེར། དོན་དམ་བདེན་པ་ཡིན་དོན་དམ་པར་མེད་དེ་འདྲ་ཟེར་ལབ་གསུངས་བཞག་འདུག་བ། འོ། འདུག་ཟེར། དེ་གཉིས་ཀྱི་དབང་གིས་ཡོད་པར་བཞག་གི་དོན་དམ་པར་ཡོད་པ་མིན་པའི་དངོས་པོ་བརྫུན་པ་ཟེར་དོན་དམ་པར་མེད་པ་ཡིན་ཙང་ད་ཡོད་ནི་ཡོད་པ་རེད་དོན་དམ་པར་མེད་ན་ད་ཡོད་ན་ག་རེ་ཡོད་དགོས་རེད་ཟེར་ན་ཀུན་རྫོབ་ཏུ་མ་གཏོགས་འགྲོ་ས་ཡོད་པ་མ་རེད་པ་དངོས་པོ་བརྫུན་པ་རྣམས་ཀུན་རྫོབ་པ་ཀུན་རྫོབ་ཁོ་ནར་ཡོད་པ་ནི། དངོས་རྣམས་སྐྱེ་བ་ཀུན་རྫོབ་ཏུའོ་ཞེས་པའི་ཚིགས་བཅད་ཀྱི་དོན་གོ་ཕྱིན་པ་རེད་ཟེར་འོ་ཞེས་པའི་དོན་ཏེ་དེ་ཡང་བདེན་འཛིན་གྱི་ཀུན་རྫོབ་ཏུ་ཡོད་པའི་དོན་མ་ཡིན་ཟེར་བས་ཀུན་རྫོབ་ཏུ་ཡོད་ཅེས་དེ་བདེན་འཛིན་གྱི་ཀུན་རྫོབ་ཏུ་ཡོད་པ་མ་རེད་ཟེར་བ་རེད་འོ་ན་ག་རེ་རེད་ཟེར་ན་རང་འཇོག་བྱེད་ཀྱི་བློ་གནོད་མེད་དེའི་ངོར་ཡོད་པ་དེ་ལབ་རྒྱུ་རེད་བྱས་ཙང་ཀུན་རྫོབ་ཏུ་ཡོད་ཅེས་པའི་འཇོག་བྱེད་ཀུན་རྫོབ་ཁོ་ལ་ད་བློ་གནོད་མེད་དེ་ཕྱིན་སོང་ང། ཀུན་རྫོབ་ཏུ་ཡོད་ཅེས་པའི་དོན་ནོ། དོན་ནོ། དེ་ལྟར་བྱས་ན་བློ་ལ་སྣང་བའམ་བློའི་དབང་གིས་བཞག་པ་མིན་པ། ད་ལྟའི་ཡོད་ཚུལ་ཁོ་ལ་ད་གཉིས་ཤེས་པར་བྱའོ།

ད་དེ་བདེན་གྲུབ་བྱ་བ་རེད་བདེན་པ་དང། དོན་དམ་པ་དང་ཡང་དག་པར་ཡོད་པ་བདེན་པར་བདེན་པར་ཡོད་པ་དོན་དམ་པར་ཡོད་པ་ཡང་དག་པར་ཡོད་པ་སོགས་གཟུགས་སུ་འགྲོ་རྒྱུ་རེད་བྱེད་པ་ཡོད་པ་དེ་ཚོ་ག་རེ་ལ་ཕྱིན་པ་རེད་ཟེར་ན། གཞལ་བྱ་ཁོ་ལ་ཞེན་ཡུལ་ཁོ་ལ་ཕྱིན་པ་རེད་པ་ཡོད་པ་ཁོ། ད་དེར་འཛིན་སོང་ན་ཕ་གར་འཛིན་ན་རེད། བདེན་པར་ཡོད་པར་འཛིན་ན་བདེན་འཛིན། དོན་དམ་པར་ཡོད་པར་འཛིན་ན་བདེན་འཛིན། ཡང་དག་པར་ཡོད་པར་འཛིན་ན་བདེན་འཛིན་ཆགས་རེད་བདེན་འཛིན་ལྷན་སྐྱེས་རེད་དུ་བ་དེ་རེད། བདེན་པ་དང་དོན་དམ་པ་དང་ཡང་དག་པར་ཡོད་པ་ཀོ། ཞེན་ཡུལ་ལ་བཤད། དེར་འཛིན་པ། ད་དེར་བདེན་པར་ཡོད་པར་འཛིན་པ། དོན་དམ་པར་ཡོད་པར་འཛིན་པ། ཡང་དག་པར་ཡོད་པར་འཛིན་པའོ། ད་བདེན་འཛིན་ལྷན་སྐྱེས་ཆགས་འགྲོ་བ་རེད། འོ་ད་གཞི་ནས་ཁ་ཅིག་གིས་རྟགས་གསལ་གཏང་དགོས་བ་རེད། འོ་ན་དབུ་མ་སྣང་བ་ལ་དེ་འདྲ་ཞིག་འདུག་བ་ཟེར་ད་དེ་དག་གིས་དེ་ལྟོ་བའི་སྦ་བའི་ནང་ལ་ཡོད་པ་གོ་ད་དེ་གཉིས་གཅིག་པ་འདྲ་པོ་བྱེད་བ་རེད། ད་གིས་ང་ཚོར་དེ་ཡོད་པའོ། དགག་བྱ་ངོས་འཛིན་ཚུལ་དེ་ལ། དགག་བྱ་ངོས་འཛིན་སྟངས་དེ་ལ། དགག་རིགས་དངོས་ཀྱི་དགག་བྱ་ངོས་འཛིན་སྟངས་གཅིག་དང་དེ་མ་ཡིན་པ་བློ་གནོད་མེད་ལ་ཟེར་དེ་གཅིག་ངོས་འཛིན་འོ་ཁོ་འདྲ་པོ་ཞིག་རེད་དེ་འདྲ་དེ་དབུ་མ་སྣང་བའི་གཤའ་མ་སྟེ། དབུ་མ་སྣང་བ་ལས་དོན་དམ་པར་སྐྱེ་བ་མེད་དོ་ཞེས་བྱ་བ་ནི། དེ་དག་ཡང་དག་པའི་ཤེས་པས་སྐྱེ་བར་མ་གྲུབ་བོ་ཞེས་བཤད་པར་འགྱུར་རོ་ཞེས་གསུངས་པའི་ཤུགས་ཀྱིས་དོན་དམ་པར་ཡོད་པ་དང། སྐྱེ་བ་ནི་དེ་ཁོ་ན་ཉིད་ལ་འཇུག་པའི་རིགས་ཤེས་ཀྱིས་སྐྱེ་བ་དང་ཡོད་པར་གྲུབ་པ་ལ་བཤད་པ་ཇི་ལྟར་ཡིན་ཞེ་ན་བདེན་ཏེ་དགག་བྱ་ལ་གཉིས་ཡོད་ད་གཞི་ནས་དགག་བྱ་ལ་དོན་དམ་གྱི་ཁྱད་པར་སྦྱར་བའི་དོན་དམ་ལ་གཉིས་ཤེས་དགོས་ཏེ།

དེའི་ངོར། དང་པོའི་དབང་དུ་བྱས་པའི་དོན་དམ་ག་རེ་བཞག། སྟོང་ཉིད་ཆོས་ཅན། སྟོང་ཉིད་མངོན་སུམ། སྟོང་ཉིད་རྟོགས་པའི་ཐོས་བསམ་སྒོམ་གསུམ་གྱི་རིགས་ཤེས་ལ་དོན་དམ་དུ་བྱས་པའི་དོན་དམ་ཨ་ཡིན། ཡིན་པར་ཐལ་དེའི་ངོར། ཡོད་པའི་ཕྱིར། དེར་ཡོད་པར་འཛིན་པའི་འཛིན་པ་དེ། བདེན་འཛིན་མ་ཡིན་པའི་ཕྱིར། མ་ཡིན་པར་ཐལ་བློ་དོན་མཐུན་ཡིན་པའི་ཕྱིར། ད་སོ་སོ་ཀུན་རྫོབ་པའི་བཤོས་རྣམས་ཟེར་ན་ད། བདེན་གྲུབ་ཆགས་འགྲོ་དེར་འཛིན་སོང་ན་བདེན་འཛིན་ངོ་མ་ཆགས་འགྲོ། དེའི་ངོར་ཡོད་པ་ཡིན་ལ། ཕྱི་མའི་དོན་དམ་དང་དེར་ཡོད་པ་གཉིས་གང་ཡང་མི་སྲིད་ད་འདིར་བློ་གནོད་མེད་ལ་སྣང་དབང་བཞག་པ་མ་ཡིན་པའི་ཡོད་པ་ནི་ག་ནས་ཡོད། རེད་བ། ཕྱི་མའི་དོན་དམ་དང་དེར་ཡོད་པ་གཉིས་མི་ཟེར། ཕྱི་མའི་དོན་དམ་གོ་ལ་ག་རེ་བཞག་སོང། བཞག་པ་མ་ཡིན་པའི་ཡོད་པ་གོ་རེད། བློ་གནོད་མེད་ལ་སྣང་བས་བཞག་པ་མ་ཡིན་པའི་ཡོད་པ་གོ། ཕྱི་མའི་དོན་དམ་དང་དེར་གྲུབ་པ་གཅིག་ཨ་ཡོད་ཟེར་ན། མེད་རེད་ཤེས་བྱ་ཡིན་ན་དེ་མ་ཡིན་པས་ཁྱབ་འགྲོ་བ་རེད་བ་འོ་དེ་རེད་ཕྱི་མའི་དོན་དམ་དུ་མེད། སྔ་མ་དེ་ཡོད་བྱེད་འོག་ཏུ་ཟེར་མི་སྲིད་དོ། དེས་ན་ཕྱི་མའི་དོན་དམ་དུ་ཡོད་པ་ལ་སྔ་མའི་དོན་དམ་དུ་ཡོད་པས་འོ་མ་ཁྱབ། ཕྱི་མའི་དོན་དམ་དུ་ཡོད་པ་ལ་སྔ་མའི་དོན་དམ་དུ་ཡོད་པས་མ་ཁྱབ་རེད་བ།

བུམ་པ་དེ་སྟོང་ཉིད་སྟོང་ཉིད་རྟོགས་པའི་ཐོས་བསམ་སྒོམ་གསུམ་གྱི་རིགས་ཤེས་ངོར་ཡོད་པ་འཛིན་པའི་འཛིན་པ་གོ་གྲུབ་མཐའ་ལ་བློ་གཅིག་སྦྱངས་ནས་དེ་ནི་གཅིག་ཤེས་གོ་བ་རེད་རྒྱུ་མཚན་བསམ་པའི་སྒོ་ནས་འཛིན་པ་མ་གཏོགས་རྒྱུ་མཚན་བསམ་པ་ལ་མ་ལྟོས་པར་བུམ་པ་དེ་ཐོས་བསམ་སྒོམ་གསུམ་གྱི་རིགས་ཤེས་ངོར་འདུག་བསམ་པའི་བསམ་བློ་སུ་ཞིག་ལ་འཁོར་གོ་ཡོད་མ་རེད་བ་ཨ་མོ་ཀོ་ར་ཡིན་ད་དེ་བདེན་འཛིན་དེ་བདེན་འཛིན་ལྷན་སྐྱེས་རེད་ཡ་མ་རེད་ངེད་ལ་ཟེར་དེའི་བདེན་འཛིན་ལ་འོ་ཐུག་ལྷན་སྐྱེས་མ་རེད་སྔ་མའི་ཡོད་འཛིན་དེ་ལྷན་སྐྱེས་ཀྱི་བདེན་འཛིན་མ་རེད་ཅེས་བུམ་པ་དེ་སྟོང་ཉིད་རྟོགས་པའི་དཔེར་ན་ང་རང་ཚོ་བུམ་པ་དེ་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་གྱི་ངོར་ཡོད་རེད་བསམ་པའི་བསམ་བློ་གཅིག་འཁོར་བ་བྱས་པ་ལ་རྒྱུ་མཚན་དུ་བསམ་པ་དང་མི་གཅིག་གིས་ཕར་ནས་སྐད་ཆར་བཤད་ནས་འཛིན་གོ་རེད་མ་གཏོགས་ས་ཞིང་གང་ལྟར་དེ་གོ་འཛིན་ན་ཡང་བློ་ལོག་ཤེས་ཡ་ཆགས་འགྲོ་བ་རེད་གང་ལྟར་དེ་གོ་འཛིན་པ་བྱེད་པ་ལ་འོ་མི་གཅིག་གིས་སྐད་ཆར་བཤད་ཁོ་ལ་གཅིག་བྱས་པ་དང་ཡང་མེད་ན་སོ་སོའི་རྒྱུ་མཚན་གྱི་བསམ་པ་ལ་མ་ལྟོས་པར་དག་ཐོག་ཐོབ་ཆ་འགོ་བརྡལ་ནས་ད་གང་རྒྱུ་མཚན་བསམ་པ་ལ་མ་ལྟོས་བུམ་པ་དེ་མཐོང་ལམ་བར་ཆད་མེད་ཡེ་ཤེས་ངོ་ན་འདུག་བསམ་པའི་བསམ་བློ་སུ་ཞིག་ལ་འཁོར་གོ་མེད་ཡིན་པ་རེད་མེད་ཡིན་ཙང་ཕྱི་མའི་འདི་གར་འོ་སྔ་མའི་ཡོད་འཛིན་དེ་ལྷན་སྐྱེས་ཀྱི་བདེན་འཛིན་མ་རེད་བདེན་འཛིན་ཀུན་བཏགས་ཡིན་ཟེར་སླ་པོ་རེད་ཡིན་ན་ཡང་བདེན་འཛིན་ཀུན་བཏགས་ཡང་ཡིན་དེ་བདེན་འཛིན་ཡང་ཡིན་ཟེར་གོ་རེད་བ

འོག་ཏུ་བྱིན། འདི་མ་ཕྱེད་པ་ཞེས་འོ་དེ་ནི་མ་ཕྱེད་པ་དགག་བྱའི་ཚད་འཛིན་རིགས་པས་དཔྱད་བཟོད་དང་དཔྱད་བཟོད་ཀྱི་དངོས་པོ་ལ་འཛིན་པ་མང་དུ་བྱུང་ཞིང་དེ་ལ་བརྟེན་ནས་དོན་དམ་བདེན་པ་གཞི་མ་གྲུབ་པ་དང། བདེན་གྲུབ་ཏུ་འདོད་པའི་ནོར་བ་མང་དུ་བྱུང་བ་དག་དེར་དགག་བྱ་ཁྱབ་ཆེ་ཡུན་རིང་བསྐལ་བཅག་པ་རེད། འདི་མ་ཕྱེད་པ་ཞེས་འདི་ཚོ་ག་རེ་ཟེར་དགོས་འདུག་ཟེར་ན།

དོན་དམ་བདེན་པ་དེ་བདེན་གྲུབ་ཡིན་པ་བཀག་འགོག་ར་བ། བཀག་འགོག་བདེན་གྲུབ་ཡིན་གཅིག་པོ་དེ། བཀག་མི་དགོས་ཀྱི་བཀག་ར་བ། ར་བ། ར་བ་ཆོས་ཐམས་ཅད་ནི། འོ། ཡོད་པ་མ་ཡིན་ཟེར་ཡོད་པ་ཡིན་པ་དེ་བཀག་བཞག་ག་ར་དེ་འདྲ་མི་འགྲིག་ག་རེ་འོ་འདུག་སེ་དེ་རུ་འདོད་པ་མང་དུ་བྱུང་སྣང་ངོ། ད་འདི་ལེགས་པར་ཤེས་ན་ཟེར་འདི་ན་རེ། འདི་ལེགས་པར་ཤེས་ན་ཟེར་ནི། ཤེས། ན། གཤིས་ལུགས་ལ་དང་ཟེར་ནི་གཤིས་ལུགས་ཡོད་རེད་ད་ཡང་ཏིག་དེ་རེད། འོ་འདུག་སེ་གཤིས་ལུགས་ལ་དང་ཨ་ལེའོ་དེ་ཤེས་ད་ནུ་མ་བྱས་ན་དང་ཁོ་རང་ལ་གཤིས་ལུགས་ལ་དང་ཟེར་གཤིས་ལུགས་སུ་གྲུབ་པ་མེད། ཞེས་ལབ་གོ་རེ་བྱས། དོན་དམ་དུ། ཨོ། མེད་ཟེར་བ་དང། དོན་དམ་དུ་གྲུབ་པ་མེད་ཟེར་བ་དང་བྱས་ནས། ཡང་ཆོས་ཉིད་ཡོད་པར་འདོད་ཅིང་དེ་ཉིད་གཤིས་ལུགས་ཡིན། དོན་དམ་ཡིན་ཟེར་ཨོ། སྨྲ་བའི་གནད་རྣམས་ཤེས་པར་འགྱུར་རོ་ཞེས་སྨྲ་བ་དེ་མི་འགལ་བའི་གནད་རྣམས་ཤེས་པ་ད་དེར་གཤིས་ལུགས་ཡོད་གཤིས་ལུགས་སུ་གྲུབ་པ་མེད། དོན་དམ་ཡོད་དོན་དམ་དུ་གྲུབ་པ་མེད། འོ་འདུག་སེ་ར་བ་ད་ང་རོ་དུ་ལ་བ་ར།

ཡང་ཆོས་ཉིད་ཡོད་པར་འདོད་ཆོས་ཉིད་ཡོད་ས་ནི་མེད་པ་དེ་ཉིད་གཤིས་ལུགས་ཨ་ཡིན་ཟེར་ན་གཤིས་ལུགས་ཡིན་པར་འདོད་ད་ག་རེ་ཁྱད་པར་ཕྱེ་སོང། གཤིས་ལུགས་ཡིན་གཤིས་ལུགས་སུ་གྲུབ་པ་མེད་ཟེར་བ་དེ་ལབ་གོ་རེ་བྱེད་དེ་འདྲ་བ་དེ་ཆོས་ཀྱི་ཆོས་ཉིད་དེ་ཆོས་དོན་དམ་བདེན་པ་ཨ་ཡིན་ཡིན་དོན་དམ་དུ་ཨ་གྲུབ། མ་གྲུབ་སྟེ་འོ། སྨྲ་བ། མི་འགལ་བའི་གནད་རྣམས་ཤེས་ད་དེ་སྨྲ་དགོས་པ་ཡིན་ཟེར་གཤིས་ལུགས་སུ་གྲུབ་གཤིས་ལུགས་སུ་གྲུབ་པ་མེད་དོན་དམ་དུ་གྲུབ་པ་མེད་གཤིས་ལུགས་ཡོད་དོན་དམ་ཡོད་ཟེར་གྱི་སྨྲ་བ་དེ་མི་འགལ་བ་ཤེས་དགོས་པ་ཡིན་པའི་ཕྱིར། ཤེས་དགོས་པ་ཡིན་ད་ལྟ་གཤིས་ལུགས་གྲུབ་པ་མེད་ཟེར་ཀུ་རུ་བ་གནད་རྣམས་ཤེས་པར་འགྱུར་རོ། འདིའི་རྒྱུ་མཚན་ཀོ་ད་འདུག་རྟགས་དེ་ན་གཅིག་འདུག་བ་རྟགས་མ་དེ་ན་གཅིག་དོན་སོང་ང། འོ་དེར་རེ་བ་དེར་འཛིན་པ་བདེན་འཛིན་དང་བདེན་གྲུབ་ཡིན་ཟེར་བྱའི་རྟགས་དེ་ནི་དོན་སོང་ང། འོ་ཡེ་ག་རེ་ཡིན་ན་གསུམ་ཞུ་བ་དོན་དམ་པ་ཡོད་དེ་ན་དོན་དམ་པ་ཡང་དག་པར་ཡོད་པ་དེར་འདི་འདྲའི་འདུག་བ་དེ་བདེན་པ་དང། དོན་དམ་པ་དང་ཡང་དག་པར་ཡོད་པ་དང། ད་ཟེར་དུས་བདེན་པར་ཡོད་པ་ཡང་དོན་དམ་པར་ཡོད་པ་ཡང་དག་པར་ཡོད་པ་འོག་ཏུ་ཟེར་ནས་ཡོད་པ་དང།

འདུག་ཅིག་སྟེ། ལྟད་མོ་བ་དེ་ཉིད་བློའི་དབང་གིས་བཞག་པ་མ་ཡིན་པ་ཆད་པའི་དངོས་གནས་དྲང་ན་ཁོ་རང་རང་གི་ཐུན་མོང་མ་ཡིན་པ་ཞིག་ནི་འདུག་བསམ་མི་འདུག་སྣང་བ་ལྟར་དུ་སྡོད་ལུགས་སུ་མི་འགྲོ་བ་དེ་ཡིན་པ་རེད་འོ་གཉིས་ཡོད་དོ་ཟེར་དེ་ལེགས་པར། དེ་ལེགས་པར་གོ་ནའང་བྱས་ཙང་འདི་རེད། འོ་དེ་ལེགས་པར་གོ་ན་ཚད་མའི་དབང་གིས་གཞལ་བྱ་འཇོག་པ་ལ། ཚད་མ་ཡང་བློ་ཡིན་པས་དེ། དེའི་གཞལ་བྱ་འཇོག་པ་ཡང་བློའི་དབང་གིས་བཞག་པར་འགྱུར་བས་དངོས་པོ་སྨྲ་བ་རྣམས་ཀྱི་ལུགས་ཀྱིས་ཀྱང་བདེན་གྲུབ་ཁེགས་པར་འགྱུར་རོ་སྙམ་དུ་ཕྱོགས་གཉིས་ཕྱོགས་དེ། འདྲེས་པར་བྱེད་འོ་ད་ཕྱེད་ཐུབ་ཀྱི་རེད་ཅེས་འོ་ཐུག་ཟེར་ན་འདི་དེ་འདི་དྲག་པོར་འདུག་བ་ཅི་ལྟར་འགོ་ར། རེད་བ། དེ་ལེགས་པར་གོ་ན་ཟེར་དཔེ་དེ་ལ་སྣང་བ་ལྟར་གྱི་སྡོད་ལུགས་སུ་འགྲོ་བ་ཅིག་དང་སྣང་བ་ལྟར་གྱི་སྡོད་ལུགས་སུ་མི་འགྲོ་བ་ཅིག་གཉིས་ཡོད་པ་དེ་ཧ་གོ་ན་དོན་ལ་ཡང་ལྟ་གཉིས་ཡོང་གི་རེད་ཅེས་ཡོད་ད་ལྟ་དངོས་པོ་སྨྲ་བ་རྣམས་ཀྱིས་སེམས་དངོས་པོ་སྨྲ་བ་ཟེར་ན་ད་སེམས་ཙམ་པ་མན་ཆད། འོ། གོ་ན་ཚད་མའི་དབང་གིས་གཞལ་བྱ་འཇོག་པ་ལ། ཚད་མའི་དབང་གིས་གཞལ་བྱ་འཇོག་པ་ལ་ཚད་མ་ཡང་བློ་ཡིན་པས།

དེ་ནི་དངོས་པོ་སྨྲ་བ་རྣམས་ཀྱི་ད་གིན་འདོད་ཚུལ་ཡིན། ཁོ་གཉིས་གཉིས་མོ་དེ་གཅིག་ཏུ་བཞག་མཁན་གྱི་གང་ཟག་གཅིག་བཞག་སྟངས་འདྲ་པོ་གོ། ཚད་མའི་དབང་གིས་བུམ་པ་འཇོག་སྟངས་དང། བློའི་དབང་གིས་བུམ་པ་འཇོག་སྟངས་གཉིས་མོ་དེ་གཅིག་པ་ལ་བཞག་ན། དེ་ནི་དངོས་པོ་སྨྲ་བ་རྣམས་ཀྱིས་རྟེན་འབྲེལ་ཁེགས་པར་འགྱུར་རོ་སྙམ་པའི་དོགས་པ་དེ་སྐྱེ་ས་མ་རེད་བསམ་དུ་ངེས། ཁོ་ལ་སྐྱེས་རྒྱུ་མཚན་ཁོ་ཕ་ག་ཚོ་འདྲེ་རེད་ཅག་མི་འདུག་བ་ད་ག་རེ་ཟེར་ན་ཚད་མའི་དབང་གིས་བུམ་པ་བཞག་པ་རྟོགས་པ་དང། བུམ་པ་དེ་ཤི་ན་དེ་བུམ་པ་དེ་ཚད་མའི་དབང་གིས་བཞག་པ་ཡིན་པར་རྟོགས་པ་དང།

ཤེས་པར་བཞག་ནས་དེ་ལས་ལོགས་ག་གཅིག་གི་ཤེས་པ་གཅིག་ཡོད་ན་ཕྱི་རོལ་དོན་དུ་གྲུབ་པའི་ཤེས་པ་ཚད་མ་རེད། དེ་ལས་ལོགས་ག་གཅིག་པའི་གཟུགས་གཅིག་ཡོད་ན་ཕྱི་རོལ་དོན་དུ་གྲུབ་པའི་གཟུགས་གཅིག་ཆགས་ཀྱི་བ་ཡིན་པ་རེད། མེད་ཙང་ཀོ་ཤེས་པའི་བདག་ཉིད་དུ་གྱུར་པའི་གཟུགས་གཅིག་ལ་བཞག་གོ་ཡིན་ཙང་མིག་ཤེས་ཁོ་རང་ལ་གཟུགས་སྣང་ཙམ་དེ་རང་ལས་ལོགས་སུ་ཧ་ལམ་མེད་པའི་བཟོ་རེད་བ་འོ། དེ་འདྲའི་གསུང་གི་འདུག་བ་བྱས་ཡོང་དུས་སྒྱུ་མའི་རྟ་ཞོག་ཟེར་ཙང་སྔགས་རྫས་ཀྱིས་བསླད་པའི་མིག་ཤེས་ལ་སྒྱུ་མའི་རྟ་སྣང་བའི་སྣང་བ་དེ་བྱེད་ཅིང་རྟོག་པ་ལ་སྒྱུ་མའི་རྟ་སྣང་བ་བྱེད་ཅིང་དེ་སྒྱུ་མའི་རྟ་ཡིན་ཟེར་ཡོད་པ་མ་རེད་བ་མི་གསལ་བ་གར་ཆགས་ན་རྟོག་པ་ལ་སྒྱུ་མའི་རྟ་སྣང་བའི་སྣང་བ་ཁོ་རྟག་པ་རེད་འདོད་ཀྱང་སྒྱུ་མའི་རྟ་ཡིན་དངོས་པོ་བཞག་འགྲོ་བ་རེད་སྒྱུ་མའི་རྟ་དངོས་པོ་ཡིན་ཟེར་ང་རང་ཚོའི་ཡིག་ཆའི་ནང་ལ་མར་དྲང་ངེས་ལེགས་བཤད་སྙིང་པོའི་ལུང་དྲངས་ནས་མ་རྒྱག་ཚེ་བཟོད་བཞག་འགྲོ་བ་རེད་བ་སྒྱུ་མའི་རྟ་དེ་དངོས་པོ་ཡིན་པ་དེ་བཟོས་འདུག་བ།

ཨོ། དེས་ན་སྒྱུ་མའི་སྣང་བ་རྣལ་འབྱོར་པ་དུ། ཅེས་སྣང་བ་དང་དུ། དབང་པོའི་མངོན་སུམ་གྱིས་གྲུབ་ལ། ཅེས་སྣང་བ་ལྟར་དུ་མེད་པ་ནི། དེ་ལྟར་དུ་ཡོད་ན་མིག་མ་བསླད་པས་མཐོང་བར་འགྱུར་བ་ལས་དེས་མ་མཐོང་བའི་ཕྱིར་ཞེས་སོགས་ཀྱི་རྟགས་ཀྱིས་ཁེགས་པ་ན། འོ་ད་དེར་དེར་སྣང་དང་དེས་སྟོང་གི་ཚོགས་པ་གྲུབ་པ་རེད། ཅེས་འོ་དེར་རེད་པ་ཁོ། དཔེར་ན། ལྟད་མོ་དེ་མཐོང་གི་ཡོད་པ་ཅི། ད་ལྟ་ལྟད་མོ་དེ་མཐོང་བ་ལྟར་དུ་དངོས་པོའི་གནས་ཚུལ་ལ་ད་ག་རང་ཡོད་རེད་བས་ཟེར་ན།

དེ་དང་གཟུགས་བརྙན་གང་དུ་སྣང་བས་སྟོང་པ་སྒྲུབ་པའི་བློ་ནི་རིགས་ཤེས་ཕྲ་རགས་གང་དུ་ཡོང་གི་མ་རེད་ཅེ་སྣང་བ་ལྟར་དུ་མ་གྲུབ་པ་ཟེར་ཡག་ཁོ་ལ། དཔེར་ན་སྣང་བ་ལྟར་དུ་མ་གྲུབ་པ་སྤྱི་དང་སྣང་བ་ལྟར་དུ་མ་གྲུབ་པ་ཟེར་ཡག་ཁོ་རྟོགས་ཡོང་དུས་ས་ཡང། འོ། གར་གོ་སྟོང་ཉིད་རྟོགས་མྱོང་གཅིག་ལ་གཅིག་བཞག་དགོས་པ་བྱས་ད་ལྟ་འདི། འོ། སྣང་བ་ལྟར་དུ་མ་གྲུབ་པ་དེ་རྫུན་པ་རགས་པ་ཞིག་རེད་མ་གཏོགས་ཕྲ་མོ་ཞིག་རྟོག་ཡོང་བ་མ་རེད་མ་རྟོགས་པ་ཡིན་ཙང་བྱད་བཞིན་གྱི་གཟུགས་བརྙན་བྱད་བཞིན་པ་མ་ཡིན་བྱད་བཞིན་མ་ཡིན་པ་རྟོགས་མཁན་གྱི་བློ་དེ་དང། སྒྱུ་མའི་རྟ་དེ་ཉིད་རྟ་མཚན་ཉིད་པ་མ་ཡིན་པ་རྟོགས་མཁན་གྱི་བློ་གཉིས་མོ་དེ་ནི

འོ། རྟ་མཚན་ཉིད་པར་སྣང་བ་དེ་བྱུང་བ་རེད་མ་གཏོགས་རྟ་མཚན་ཉིད་པས་སྟོང་པ་ཡིན་པ་ཁོ་བྱུང་ཡོད་མ་རེད། དེར་སྣང་བྱུང་ལ། དེས་སྟོང་མི་འོང་མཁན། བྱ་ད་དེ་ན་སྣང་ཚུལ་གསུམ་བྱུང་བར་ཟེར་ལབ་ར། ཁོ་ཟེར། དེ་སྣང་བྱུང་ལ་དེ་སྟོང་མི་འོང་ག་རེ་བཞག། དེ་ཁོ་ར་ཁ་ཐུག་ལ་དེ་བཞག་ན་ཏག་ཏག་བྱས་བསྡད་ར། དེར་སྣང་བྱུང་མཁན།

དུག་གི་ཁ་དོག་ཁོ་རང་གཅིག་སྦྱར་ནས། དེ་ཉིད་དུག་ཅིང་དེ་གཉིས་ཚོགས་པ་བྱུང་ལ་བློ་རང་ག་བའི་དབང་དུ་བྱས་པའི་བརྫུན་པ་གྲུབ་པ་ཡིན་ཟེར་ད་དེ་ལྟ་དེ་རེད། བློ་རང་ག་བའི་དབང་དུ་བྱས་པའི་བརྫུན་པ་གྲུབ་ཟེར་ཏེ་སྒྱུ་མའི་རྟ་དེ་ཉིད་རྟ་མཚན་ཉིད་པ་མ་ཡིན་སྙམ་པའི་ཧ་གོ་མཁན་ཁོ། སྒྱུ་མ་མཁན་ཁོ་རང་བཞག་དགོས་པ་ཡིན་ཙང་དེའི་སྒྱུ་མའི་རྟ་དེ་ཉིད་རང་ལ་སྣང་བ་ལྟར་དུ་རྟ་མ་ཡིན་པ་དེ་རྟོགས་པ་ཡིན་ཙང། འཇིག་རྟེན་པའི་བློ་རང་ག་བའི་དབང་དུ་བྱས་པའི་བརྫུན་པ་ཞིག་གྲུབ་པར་ད་ཡུལ་རྟ་དེ་ཟེར་གོ་དུག་གི་ཆ་རེད་དེ་ཁ་དོག་དེ་ལ་སྦྱར་ཡོང་གོ་རེད་དེ་བྱས་ན་ཚིག་ཁོ་རང་དེ་འདྲ་འདེབས་པ་དཔེ་ཆ་མང་ཆེ་བ་ལ་དེ་འདྲས་རང་སྦྱར་འདུག་བ།

དེ་ནི་ག་རེ་ཡིན་པ་ན། ཀུན་རྫོབ་ག་རེ་ཡང་དག་ཀུན་རྫོབ་གཅིག་དང། འཇིག་རྟེན་ཤེས་ངོ་ལ་ཡང་དག་གཅིག་དང་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་ལོག་པ་གཅིག་གཉིས་བཞག་ནས། ད་འཇིག་རྟེན་པའི་བློ་རང་དགའ་བའི་དབང་དུ་བྱས་པའི་བདེན་གྲུབ་ཡིན་ན་ཡང་ཟེར་དེ་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ། ཡང་དག་ཡིན་ན་ཡང་ད་ཡང་དག་ཀུན་རྫོབ་ཟེར་ན་འགྲིག་གི་མ་ཡིན་འགྲོ་ཡང་དག་ཡིན་ན་ཡང་ཟེར་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ། དབུ་མའི་ལུགས་ཀྱི་བདེན་གྲུབ་ཡིན་ན་ནི་དེར་སྣང་བྱུང་མཁན་ཁོ་ལ།

བདེན་གྲུབ་ཡིན། ཡིན་དང། འཇིག་རྟེན་པའི་བློ་རང་དགའ་བའི་དབང་དུ་བྱས་པའི་བདེན་གྲུབ་ཁོ་ལ་ག་རེ་བཞག་ཟེར་ན། བུམ་པ་བཞག་ནས། དེ། དེར་སྣང་བྱུང་ན། དེས་སྟོང་མི་འོང་ལ། དེར་སྣང་བྱུང་ན། དེར་སྣང་མི་འོང་གཉིས་ཀ་ཚོགས་པ་བྱུང་བ། འཇིག་རྟེན་པའི་བློ་རང་གང་ཡོད་དབང་དུ་བྱེད། མ་རེད་ག་རེ་ཟེར་རེད། དབུ་མའི། ཨོ། ལུགས་ཀྱི་ཟེར་ནི་ག་རེ་ཡོང་གོ། དེར་སྣང་བྱུང་ས་དེ་ལ་དེས་སྟོང་མི་ཡོང་བ་དང་དེས་སྟོང་བྱུང་ས་དེ་ལ་དེ་སྣང་མི་ཡོང་གཉིས་ཀ་ཚོགས་པ་བྱུང་ས་དེ་ལ་ཨོ། དབུ་མའི་ལུགས་ཀྱི་རྫུན་པ་གྲུབ་པ་ཅིག་བཞག་དགོས་པ་མ་ཟད་འཇིག་རྟེན་པའི་བློ་རང་དགའ་བའི་དབང་དུ་བྱས་པའི་བདེན་གྲུབ་ཡིན་ན་ཡང། དེར་སྣང་བྱུང་ས་ཁོ་ལ་དེས་སྟོང་མི་ཡོང། དེས་སྟོང་བྱུང་ས་དེ་ལ་དེ་སྣང་མི་ཡོང། གཉིས་ཀ་ཚོགས་པ་བྱུང་ས་དེ་ལ།

བྱད་བཞིན་གཟུགས་བརྙན་བདེན་སྟོང་སྒྱུ་མ་ལྟ་བུར་རྟོགས་པ་དེའི་ཚེ་ན་དབུ་མའི་ལུགས་ཀྱི་རྫུན་པ་དེ་གྲུབ་པ་ཡིན་པའི་ཕྱིར། འོ་དེར་ད་བྱད་བཞིན་གྱི་གཟུགས་བརྙན་གྱི་སྟེང་དུ་བྱད་བཞིན་མ་ཡིན་པ་དེ་རྟོགས་ཡོང་དུས་ཙམ་སྣང་དུས་བྱད་བཞིན་སྣང་ཡང། དོན་དངོས་པོའི་གནས་ཚུལ་ལ་བྱད་བཞིན་མ་ཡིན་པ་རྟོགས་ཡོང་དུས་ག་རེ་བྱས་འགྲོ་བ་རེད། འཇིག་རྟེན་པའི་བློ་རང་དགའ་བའི་དབང་དུ་བྱས་པའི་རྫུན་པ་ཅིག་ཁོ་ནར་གྲུབ་པ་རེད་མ་གཏོགས་དབུ་མའི་ལུགས་ཀྱི་རྫུན་པ་དེ་དེའི་སྟེང་དུ་འོ་གྲུབ་པ་མ་རེད་ཞེས་འོ་དེ་འདྲ་སྦྱར་གྱི་འདུག་ད་དེ་འདྲ་འདི་ཡས་ཁོ་རང་འདུག་བྱས་དུས་ཙམ་ད་ཡ་གི་བདེན་གྲུབ་ཡིན་ན་ཡང་ཟེར་ཡས་ཁོ་ལ་ཡང་ཡང་འདྲ་ཁོ་ལ་ཡང། གོ་རྒྱུ་ཅིག་ཡར་བསམ་དུས་ཁོ་ན་ཟེར་དེ་སྦྱོར་ཡས་ཀྱི་ནི་བྱུང་བ་ཡིན་པ་རེད་འདུག་བཞག་སྟངས་ཅིག་འདུག་དཔེ་ཆ་མང་ཆེ་བ་ད་ཡི་ཁོ་རང་རེད་དེ་བདེན་གྲུབ་ཡིན་ན་ཡང་ཟེར་དེ་ལ་སྐད་ཆ་ཡོད་པ་མ་རེད་རྫུན་པ་ཁོ་ན་ཡིན་ཟེར་དེ་ལ་སྐད་ཆ་ཡོད་པ་མ་རེད་ཁོ་རང་ཁ་ཐུག་དེ་ལ་འདི་སྦྱར་དེ་སྤྱི་དང་ང་རང་ཚོའི་དབུ་མའི་སྤྱི་དོན་དེ་ཚོ་ལ་སྦྱར་འདུག་ག་ཁ་ཁ་ཐུག་ལ་སྦྱར་ཡས་ཁོ་རང་རང་རེད་གང་ཟག་གསུམ་བཞག་ཁོ་ལ་སྣང་ཚུལ་གསུམ་བཞག་དེ་དོན་ལ་སྦྱར་ཡོང་དུས་ཙམ་སྟོང་ཉིད་རྟོགས་མྱོང་ནི་རྟོགས་མ་མྱོང་མཁན་གྱི་སོ་སོའི་སྐྱེ་བོ། སྟོང་ཉིད་མངོན་སུམ་དུ་རྟོགས་མཁན་གྱི་མཉམ་བཞག་ཡེ་ཤེས་དེ་ཚོ་སྟོང་ཉིད་རྟོགས་མྱོང་མཁན་གྱི་རྗེས་ཐོབ་ཡེ་ཤེས་དེ་ཚོ་ཁོ་ཚོ་ལ་གསུམ་ལ་བཞག་འདུག་བ་ད་དེ་ལས་སླ་ཤོས། སྟོང་ཉིད་རྟོགས་མྱོང་རྟོགས་མ་མྱོང་གི་སོ་སོ་སྐྱེ་བོ་དེ་ལ་དེར་སྣང་ཞེན་གཉིས་ཀ་ཡོད་རེད། འོ། སྟོང་ཉིད་མངོན་སུམ་དུ་རྟོགས་མཁན་མཉམ་གཞག་ཡེ་ཤེས་ལ་གང་ཡང་མེད་མཁན་དེར་སྣང་ཞེན་གང་ཡང་མེད་མཁན་རེད། འོ། སྟོང་ཉིད་རྟོགས་ཚར་ནས་རྗེས་ཐོབ་ལ་ཡར་བཞེངས་བསྡད་མཁན་གྱི་ཡ་ཡི་དཔེར་ན་ཡ་གི་བཞག་ན་དེ་ས་དག་ས་ལ་གནས་པའི་བྱང་སེམས་རྗེས་ཐོབ་པ་ལྟ་བུ་ལ་ནི། འོ། དེར་སྣང་ཡོད་པ་རེད་དེས་སྟོང་དུ་མི་འབྱུང་བ་རེད། རེད་བ།

ཕྱི་ནང་གི་ཆོས་འདི་རྣམས་བདེན་པར་ཡོད་པར་སྣང་བ་ན་བློ་ལ་སྣང་བའི་དབང་གིས་བཞག་པ་མིན་པར་ཆོས་དེ་རྣམས་ཀྱི་སྡོད་ལུགས་ཤིག་ཡོད་པར་འཛིན་པ་ནི། ཐོག་མ་མེད་པ་ནས་ཞུགས་པའི་ལྷན་སྐྱེས་ཀྱི་བདེན་འཛིན་རེད་ཅེས་ད་ལྷན་སྐྱེས་བདེན་འཛིན་དེ་བཞག་རྒྱུ་རེད། བློ་གནོད་མེད་ལ་སྣང་བའི་དབང་གིས་བཞག་པ་མིན་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པ་ཁོ་སྣང་ཙམ་ཡིན་ན་དེ་སྣང་རྒྱུ་ཡོད་ས་རེད། འོ་དེ་ཕྱིར་རང་རྒྱུད་པས། རེད་པ། རང་རྒྱུད་པས་འདི་ལྟར་བཞག་པ་ནི། ཐལ་འགྱུར་བའི་དགག་བྱ་འཛིན་པའི་བློ་ལ་ལྟོས་ན་ཤིན་ཏུ་རགས་པ་རེད། རགས་པས་ཕྲ་བའི་བདེན་འཛིན་གྱི་ལྷན་སྐྱེས་ནི་མིན་ནོ་ད་ག་རང་རེད་པ།

ཀྱི་བློའི་དབང་བཞག་ཏུ་གོ་ཆོད་དོ་ཨ་རེད། བློའི་དབང་གིས་གང་བཞག་ཐམས་ཅད་ཐ་སྙད་དུ་ཡོད་པར་མི་འདོད་དོ། ས་བོན་ལས་མྱུ་གུ་སྐྱེ་བ་བློའི་དབང་གིས་བཞག་ཀྱང་ད་དེ་གཉིས་ཚོགས་དེ་ད་གཉིས་ཚོགས་དེ། ས་བོན་ལས་མྱུ་གུ་སྐྱེ་བ་དེ་ཕར་བློའི་དབང་གིས་ཀྱང་བཞག་མྱུ་གུ་རང་གི་ངོས་ནས་ཀྱང་ས་བོན་ལས་སྐྱེ་བའོ། ཁོ་རང་ཁོ་རང་རང་གི་ངོ་བོར་མྱུ་གུ་ཁོ་རང་གྲུབ་ཙམ་ཉིད་ནས་ས་བོན་ལས་སྐྱེ་བའི་ངོ་བོར་གྲུབ་གྲུབ་པ་ཡིན་ཙང་ཡུལ་གྱི་ངོས་ནས་ཀྱང་གྲུབ་གྲུབ་པའོ། མི་འགལ་བ་ནི་སྤྲུལ་གཞིའི་ངོས་ནས་ཀྱང་རྟ་གླང་དུ་སྣང་བ་དང་འདྲ་སྟེ་འོ། དེས་ཐ་སྙད་དུ་ཡོད་པ་ཐམས་ཅད་ལ་ཤེས་པར་བྱའོ་ད་དེ་རེད།

སྒྱུ་མ་རྟ་གླང་དུ་སྣང་ཡང་རྟ་གླང་གིས་སྟོང་པ་རེད་རྟ་གླང་མཚན་ཉིད་པ་ཡིན་མ་རེད་མ་ཡིན་ད་ལྟ་སྟོང་པ་བཞིན་དུ་བུམ་སོགས་ཐམས་ཅད་ཀྱང་བུམ་སོགས་ཀྱིས་སྟོང་བུམ་པ་བུམ་པས་སྟོང་ཟེར་ན་འོ་ད་ལབ་རྒྱུ་མ་རེད་ཅེས་རེད་སྣང་ཡང་བུམ་སོགས་སོགས་ཀྱིས་སྟོང་པ་ནི་སྒྱུ་མ་དང་ཆོས་གཞན་རྣམས་དཔེ་དོན་སྦྱོར་བ་ནི་འོ་དོན་བདག་ཉིད་གཏན་མ་རེད་ཅེས་འོ་རེད།

རྣམ་གཞག་གནས་མེད་གཟུགས་བྱས་སྐར་མ་འགྱུར་རོ་བྱས། འོག་ནས་རང་རྒྱུད་པའི་རིགས་པས་འགོག་ཚུལ་ཐུན་མོང་མ་ཡིན་པ་རྣམས་མི་སྟོན་པས་འདིར་འདིའི་ལུགས་ཀྱི་ཆོས་ཐམས་ཅད་སྒྱུ་མ་བཞིན་དུ་འཆད་ཚུལ་མདོར་བསྡུས་ཏེ་གོ་སླ་བར་བརྗོད་ན། ད་དེར་འོག་ནས་རང་རྒྱུད་པའི་བྱུང་ཁར་གོ། ད་ལྟ་དེ་ཐལ་འགྱུར་བའི་ཁ་ཐུག་ལ། རང་རྒྱུད་པའི་དགག་བྱ་ངོས་འཛིན་ལ་སོགས་པ་དང། འོག་རང་རྒྱུད་པའི་ལུགས་ཀྱི་ཆོས་ཐམས་ཅད་སྒྱུ་མ་ཡིན་པ་གོ། གནས་ཚུལ་དེ་གསལ་བར་བཤད་མི་འདུག་ད་འདི་སྐབས་སུ་མདོར་བསྡུས་གོ་སླ་བར་བརྗོད་ཀྱི་ཡིན། བརྗོད་ན། དངོས་པོ་ལ་དགག་བྱ་གོ། ཆ་བཅས་ཀྱི་རྟགས།

རྟགས་ཡང་དག་གོ་ལ་མི་གསལ་ཕྱིན་ཤེས་བྱ་ཡིན་པར་གྲགས། ཤེས་བྱ་ལ་དངོས་པོ་ཡོད་མེད་གཉིས་སུ་ཁ་ཚོན་ཆོད། ཤེས་བྱ་ལ་དངོས་པོ་ཡིན་མིན་གཉིས་སུ་ཁ་ཚོན་ཆོད། དངོས་པོ་ལ་གཟུགས་ཅན་ཡིན་པ་དང་གཟུགས་ཅན་མ་ཡིན་པ་གཉིས་སུ་ཁ་ཚོན་ཆོད། གཟུགས་ཅན་ལ་ཤར་ལ་སོགས་པའི་ཕྱོགས་ཀྱི་ཆ་མེད་པ་དང། ཤེས་པ་ལ་དུས་སྔ་ཕྱིའི་ཆ་མེད་དགག་པ་གཞན་ནས་བཤད་པ་ལྟར་བྱས་ལ་ཆོས་གང་ཅི་གཞི་གྲུབ་ན་ཆ་ཅན་ཡིན་པས་ཁྱབ་པ་དེ་རེད། ཆ་མེད་ཤེས་བྱ་ལ་མི་སྲིད་པའི་ཕྱིར་ཟེར་སྦྱོར་བ་དེ་རེད། དངོས་པོ་ལ་ཆ་བྱད་ཀྱི་ཁྱབ་པ་གྲུབ། ད་དངོས་པོ་ལ་ཆ་བཅས་ཀྱིས་ཁྱབ་པ་གྲུབ་པ་ཡིན་ད་དེ་ནས་ཆ་དང་ཆ་ཅན་གཉིས། གཉིས་ཀ་ངོ་བོ་ཐ་དད་ན་འབྲེལ་མེད་དུ་འགྱུར་བས་ནི་དགག་ལ། ཆ་དང་ཆ་ཅན་གཉིས་མོ་དེ་ཆ་དང་ཆ་ཅན་ཟེར་དུས་བུམ་པ་དང་བུམ་པའི་ཞབས་ར་གཉིས་མོ་དེ་ངོ་བོ་ཐ་དད་ཡིན་ན་ཁོ་གཉིས་འབྲེལ་མེད་འགྱུར་གི་རེད་བྱས་ཙང་ཆ་དང་ཆ་ཅན་ཡིན་ཕྱིན་ཆད་ལ་ངོ་བོ་གཅིག་ཡིན་པས་ཁྱབ་པ་དེ་ཚུགས་ཐུབ་པ་ཡིན་པ་རེད། དེའི་ཚེ་ད་ལྟ། དེ་འདྲ་རེད་བ་བུམ་པ་དང་བུམ་པའི་ཞབས་ར་གཉིས་མོ་དེ་དངོས་པོའི་གནས་ཚོད་ལ་ངོ་བོ་གཅིག་རེད་ཡིན་ན་ཡང། ཆ་ཅན་རགས་པའི་རྣམ་པ་ཅན་དུ་བློ་གང་ལ་སྣང་བ་དེ་ལ་ཆ་དང་ཆ་ཅན་གཉིས་མི་འདྲ་བ་སྣང་དགོས་ཀྱི་རེད་ཟེར་བ་རྟོག་པ་ལ

ཞབས་ར་ལྟ་བུ་ཞག་ཞམ་ཏིག་གོ་འདི་རིགས་པ་འདི་གཞན་དག་ལ་ཁྱི་ཤུ་བོར་བ། འོ་དགག་ལ་ཞེས་ངོ་བོ་གཅིག་ཏུ་བསྟན། དེའི་ཚེ། དེ་ལ་ཡིད་ཇི་ལྟར་གཏད་པ་ན། རྟོག་པས་ད་ཕར་བལྟས་ཡོང་དུས་སང་ཡིན་ཚུལ་ལ་ད་ངོ་བོ་གཅིག་རེད་འདུག་སྟེ། སྣང་ཚུལ་ལ་ངོ་བོ་ཐ་དད་དུ་སྣང་བ་བསྙོན་དུ་མེད་ཟེར་ད་གང་ཞིག་དེ་ལ་ཟེར་ནས་ཧམ་པ་བཤད་ས་མི་འདུག་བྱས་ངོ་མ་རང་ད་ག་རང་སྣང་དགོས་པ་རེད་ཅེས་ང་རང་ཚོ་ཚུར་མཐོང་གི་ཤེས་པ་རོ་དང་འོ་དེ་ཚོ་ལ་གཟིགས་ཀྱི་ཡོད་ས་རེད། ད་སྒྱུ་མ་བཞིན་དུ་ཟེར་ད་སྒྱུ་མ་བཞིན་ཡིན་དོན་ག་རེ་ཟེར་ན་ཡིན་ཚུལ་ངོ་བོ་གཅིག་རེད་བུམ་པ་དང་བུམ་པའི་ཞབས་ར་གཉིས་མོ་དེ་སྣང་དུས་ངོ་བོ་ཐ་དད་དུ་སྣང་བ་རེད། དེ་ཡིན་དུས་ཀོ་ཡི་འདང་འཇིག་དང་ནས་སྣང་དང་གཉིས་པོ་ཁ་ཁ་ཕྱིན་པར་བརྟེན་སྒྱུ་མ་ནང་བཞིན་ཕྱིན་པ་རེད་ད་གང་བྱེད་རོགས་པ། ཀོ་སྒྱུ་མ་ནང་བཞིན་ཆགས་འགྲོ་བ་རོགས་སྒྱུ་མའི་རྟ་ཟེ་ཡས་ཀོ། གནས་དུས་ད་རྟ་མཚན་ཉིད་པ་མ་རེད་སྣང་དུས་རྟ་མཚན་ཉིད་པ་སྣང་གི་རེད་ཀོ་གཉིས་དཔེ་དོན་ཏག་ཏག་འགྲོ་བ་རེད་འོ་འདུག་སེ། སྒྱུ་མ་བཞིན་དུ་དེར་སྣང་བ་དང་དེས་སྟོང་པ་གཉིས་ཚོགས་པར་འོ་གཏན་ལ་ཕབ་ཟེ་འདུག་སེ་རེད་དངོས་པོའི་གནས་དེ་ལ་ཀོ་དེར་སྣང་དང་དེས་སྟོང་ཚོགས་པར་རེད་བཞག་ཟེ་གཏན་ལ་འབེབས་འགྱུར་བ། དེ་ནས་དེ་འདྲ་བ་དེ་ཟེ། བློ་ལ་སྣང་བའི་དབང་གིས་བཞག་དུས་རྫུན་པའི་སྡོད་ལུགས་ལ་འགལ་བ་མེད་ཟེ་ད་རེད།

འདུག་སེ་གཏན་མི་རིགས་ཏེ་སྔར་བཤད་པའི་བདེན་གྲུབ་ལ་གནས་ཚུལ་དང་སྣང་ཚུལ་མི་མཐུན་པ་མི་སྲིད་པའི་ཕྱིར་ཏེ། བདེན་པར་གྲུབ་ན་རྣམ་པ་ཐམས་ཅད་དུ་རྫུན་པ་སྤངས་ཏེ་གནས་དགོས་པའི་ཕྱིར་དང། ངོ་བོ་ཐ་དད་ན་ད་འདུག་སེ་གཅིག་བཤད། དེ་ཡིན་དུས་ད་ད་ག་རེ་ཆགས་གོ། སྣང་ཚུལ་དང་གནས་ཚུལ་མི་མཐུན་པ་ཆགས། སྣང་ཚུལ་གནས་ཚུལ་མི་མཐུན་པ་རེད་ཟེར་ན་དེ་ག་རེ་ཆགས་འགྲོ་གི་བདེན་པར་མ་གྲུབ་པ་རེད་ཟེར་དེ་ལབ་ཆོག་ཆོག་རེད་ཆགས་འགྲོ་བ་རེད་འདུག་སེ། ཁོ་ཆ་བཅས་ཀྱི་རྟགས་ཀྱིས་བདེན་མེད་སྒྲུབ་ཡས་ཁོ་ལ་མི་གསལ་བཞིན་ཁོ་རང་ཁོ་རང་ལ་རིགས་པ་ཇི་ལྟར་སྟོན་རྒྱུ་ཡོད་ཟེར་བ།

དངོས་པོའི་གནས་ཚོད་ལ་ནི་ངོ་བོ་གཅིག་ལ་སྣང་དུས་ད་ངོ་བོ་ཐ་དད་དུ་སྣང་བ་དེ་བརྫུན་པའི་ནི་སྡོད་སྟངས་ལ་འགྲིག་གི་རེད་ཅེས་བདེན་པར་གྲུབ་པ་ལ་དེ་འདྲས་མ་ཡིན་དགོས་རེད་དེ་འདྲས་མ་ཡིན་དགོས་རེད་བྱས་ཙང་ད་བུམ་པ་དང་བུམ་པའི་ཞབས་པྲ་གཉིས་པོ་དེ་ཆ་དང་ཆ་ཅན་ཟེར་ན་བུམ་པ་དང་བུམ་པའི་ཞབས་པྲ་གཉིས་པོ་དེ་བདེན་པར་གྲུབ་པ་ཡིན་ན་ད་གནས་དུས་བློ་དེ་རང་ལ་གང་སྣང་བ་ཁོ་རང་ནི་དངོས་པོའི་གནས་ཚོད་ལ་ཡིན་དགོས་རེད་ཅེས་ད་བློ་ཁོ་ལ་ག་རེ་སྣང་གི་འདུག་གོ་ཟེར་ན། ཆ་དང་ཆ་ཅན་སྣང་ཕྱིན་ཆད་ལ་ཆ་ཅན་རབ་རྣམ་པ་ཅན་སྣང་ཕྱིན་ཆད་ལ་ངོ་བོ་ཐ་དད་དུ་སྣང་བས་ཁྱབ་ཀྱི་ཡོད་པ་རེད་ཁྱབ་པ་ཡིན་ད་ལྟ་ལོ། ངོ་བོ་ཐ་དད་དུ་སྣང་བ་ལྟར་བདེན་པར་གྲུབ་ན་ངོ་བོ་ཐ་དད་དུ་སྣང་བ་ལྟར་དུ་ངོ་བོ་ཐ་དད་ཡིན་དགོས་རེད། ཡིན་དགོས་ཏེ་བདེན་པར་གྲུབ་པ་ལ་གཉིས་བཤད་ཡས་མེད་པའི་ཕྱིར། མི་འདྲ་བ་གཉིས་བཤད་ཡས་མེད་པའི་ཕྱིར། ད་ངོ་བོ་ཐ་དད་དུ་སྣང་བ་ལྟར་དུ་ངོ་བོ་ཐ་དད་ཡིན་ན། ད་ག་རེ་བྱས་སོང་ངོ་བོ་ཐ་དད་དུ་སྣང་བའི་བློ་ཁོ་ད་མ་འཁྲུལ་བ་རང་ཕྱིན་པ་རེད་བློ་ཁོ་ཏན་ཏན་ཆགས་འགྲོ་བ་རེད་དེ་ཡིན་དུས་ད་ནི་ངོ་བོ་གཅིག་པ་ལ་གནོད་པའི་ཕྱིར་རོ། འོ་དེ་གྲུབ་པ་ནས་བཟུང་ངོ་བོ།

ཆ་དང་ཆ་ཅན་གཉིས་པོ་དེ་སྣང་ཚུལ་དང་གནས་ཚུལ་མི་མཐུན་པ་བཟོ་གི་རེད། དེ་བཟོ་ཐུབ་པ་བྱུང་ན་དེ་ནི། རྟག་པའི་རིགས་གང་ཡིན་པ་དེ་ལ་ཡང་རིགས་པ་དེ་རང་ལ་བརྟེན་ནས་བཟོ་ཐུབ་ཀྱི་རེད། ག་འདྲས་ཐུབ་ཀྱི་འདུག་ཟེར་ན། འདུས་མ་བྱས་ཀྱི་ནམ་མཁའ་ལ་ཡང། གཟུགས་ཅན་འགའ་ཞིག་ལ་ཁྱབ་པར་ཁས་ལེན་དགོས་ཟེར་བ་ཤར་ལ་ཁྱབ་པའི་ནུབ་ལ་མ་ཁྱབ་པའི་བུམ་པའི་བུམ་པ་དེ་ཚོ་ལ་ཡོང་དགོས་རེད་པ། དེ་ལ་ཡང་ཟེར་ཤར་ལ་ཁྱབ་པའི་ཆ་ལ་སོགས་པའི་གཞན་ལ་ཁྱབ་པའི་ཆ་ཁས་བླང་དགོས་སོ། དེ་བཞིན་དུ་ཆོས་ད་དེ་བྱས་ན་འདུས་མ་བྱས་ཀྱི་ནམ་མཁའ་ལ་སྐད་ཆ་བཤད་ཡོང་དུས་རྩ་ཐག་འཐེན་གནང་རྒྱུ་ཆོས་ཉིད་ལ་ཡང་ད་ང་རང་ཚོ་ཞིག་གཏང་རིགས་ནང་ལ་ཡོད་ཁྱི་དུ་རང་ནང་ལ་ཡོད་རོགས་ཁོ་རང་རང་རེད་དེ་བཞིན་དུ་ཆོས་ཉིད་ལ་ཡང་ཁྱབ་པའི་ཆ་དུ་མ་དང། བློ་སྔ་ཕྱི་ཐ་དད་ཀྱིས་རྟོགས་པའི་ཐ་དད་དུ་མ་ཡོད་པའི་ཕྱིར་རོ། ཆ་ལྔ་ཁྱབ་པའི་ཕྱིར། ཆོས་ཉིད་ལ་ཡང་ཁྱབ་པའི་ཆ་དུ་མ་དང། རེད་པ། བུམ་པ་ལྟ་བུའི་སྟེང་དུ་ཁྱབ་ལ། ཀ་བའི་སྟེང་དུ་མ་ཁྱབ་པ་ཀ་བའི་སྟེང་དུ་ཁྱབ་ལ་བུམ་པའི་སྟེང་དུ་མ་ཁྱབ་པའི་ཆོས་ཉིད་བཞག་རྒྱུ་ཡོད་རེད་པ། བློ་ཡི་རྟོགས་ཚུལ་ལ་བྱས་ན་ཡང་བློ་སྔ་ཕྱི་ཐ་དད་ཀྱི་རྟོགས་ཚུལ་ཅིག་ཡང་ཡོད་རེད། ང་རང་ཚོ་ཡིག་ཆ་ལ་བྱས་སོང་ན་བར་ཆད་མེད་ལམ་གྱིས་མ་རྟོགས་ལ་རྣམ་གྲོལ་ལམ་གྱིས་རྟོགས་པ་སེམས་ཅན་གྱིས་མ་རྟོགས་ལ་སངས་རྒྱས་ཀྱིས་རྟོགས་པའི་ཆ་ཡིན་ན་ཅི་མང་པོ་དབྱེ་བ་རི་སའི་ཆོས་ཉིད་ལ་བཤད་ཀྱི་འདུག་བ་འོ་དེ་གཅིག་པ་རེད་འདུག་ཟེར། འདུས་མ་བྱས་གཞན་ཡང་དེ་དང་འདྲ་བས། ཆ་དུ་མ་དང། ཟེར་ནས། ཆ་ཅན་གཉིས་ངོ་བོ་ཐ་དད། མི་རུང་བས། ངོ་བོ་གཅིག་པ་ཡིན་དགོས་རེད། ད་དེ་འདྲ་བ་བརྫུན་པ་ལ། རུང་གི། བདེན་པར་གྲུབ་པ་ལ་དེ་འདྲ་ཤོད་ས་ཡོད་མ་རེད། འོ། མི་རུང་བས། ད་སྔར་བཞིན་བཀག་པས་སྔར་བཞིན་བཀག་པས་ཟེར་ཡག་གི། འདུས་བྱས་ཀྱི་སྟེང་དུ་སྐད་ཆ་མང་པོ་བཤད་ནས་ཕྱིན་པ་རེད་བ་དེ་འགྲོ་ས་དུ་འདུས་མ་བྱས་ཀྱི་ནང་གི་སྟེང་དུ་ད་གར་འགྲོ་ད་ཡིན་དུས་འདུས་མ་བྱས་དེ་ནང་ག་ནས་འདུས་མ་བྱས་ཀྱི་ཆོས་དེ་ཚོ་ཀྱང་ཨོ་ད་བདེན་པར་མ་གྲུབ་པ་རེད་དེ་ཡིན་པ་རེད། ཤེས་བྱ་ཐམས་ཅད་བདེན་མེད་དུ་གྲུབ་པ་ཡིན་ནོ་ད་གང་ཕྱིན་བུམ་པ་ཆོས་ཅན་བདེན་པར་མེད་དེ་ཨོ་ཆ་ཅན་ཡིན་པའི་ཕྱིར། ཆ་ཅན་ཡིན་དེ་ཆ་ཆ་ཆ་མེད་དུ་འགོག་ཆ་མེད་ཤེས་བྱ་ལ་མི་སྲིད་པའི་ཕྱིར་སེམས་མ་གཅིག་འགྲོ་ཡན་ཆོད་པ་ཨོ་མ་རེད་དེ་ཨེ་མ་རེད་དང་པོ་དེ་འདྲ་ཞིག་ནི་བདེན་པར་མེད་དེ་བདེན་གྲུབ་གཅིག་དང་བདེན་གྲུབ་ཀྱི་དུ་མ་གང་རུང་དུ་མ་གྲུབ་པའི་ཕྱིར་ཨོ་ད་བདེན་གྲུབ་གཅིག་ཏུ་མེད་དེ་བྱས་ད་བདེན་གྲུབ་ཀྱི་དུ་མ་མེད་པ་དེ

ཞེས་པ་ཡིན་པས་སོ། སློབ་དཔོན་ཞི་འཚོ་ཡབ་སྲས་ཀྱིས། འོ། ཆ་བཅས་ཀྱི་རྟགས་ཀྱིས་དེ་འདྲའི་བདེན་མེད་དུ་གང་ཟག་ཕུང་པོ་བདེན་མེད་དུ་སྒྲུབ་པའི་རྟགས་གསལ། གཅིག་དུ་བྲལ་གྱི་རྟགས་འོ། དེ་ལ་རྩལ་དུ་བཏོན་ནས་བཤད། གསུང་ཚུལ་གསལ་བ་མི་གསལ་ཙམ། ཁོ་རང་ཁོ་རང་གི་སྒོ་ནས་བཤད་ན། བདེན་མེད་སྒྲུབ་སྟངས་ཅིག་ལ་མི་གསལ་ཡོད། ཅིག་ག་རེ་ཟེར་གོ་བདེ་རེ་ཅིག་དང། བློ་ལ་འཆར་བདེ་ཞིག་གསུང་ཡས་ཡོག་མིན་འགྲོ་འདུག་ཡིན་པ་རེད། ད་ཆ་དང་ཆ་ཅན་དངོས་པོ་ཁོ་ན་ལ་བརྩི་བ་ད་ཁྱབ་ཀྱི་མ་རེད་བ་བློ་གྲོས་ཆུང་ཆུང་རེད། བློས་ཆ་དང་ཆ་ཅན་དངོས་པོ་ལ་བརྩི་དངོས་པོ་ཁོ་ན་ལ་བརྩི་བ་དེ་བློ་ཆུང་གཞི་གྲུབ་ན་ཆ་བཅས་ཡིན་པས་ཁྱབ་ཟེར་ཡག་དེ་རེད། འོ། གྲུབ་སྟེགས་སློབ་མ་རྒྱུ་བ་ལ་གྲགས། གྲུབ་མཐས་བློ་མ་བསྒྱུར་བ་ལ་གྲགས་པའི་བརྫུན་པ་ནི། འོ་ཧོ། དབུ་མ་པས་འདོད་པའི་བརྫུན་པ་དང་དོན་མི་གཅིག་པས་བློས་བཞག་ཀྱང་དེ་ལ་གྲགས་པ་ལྟར་ཡིན་གྱི། རང་ལུགས་ལ་དེ་ཙམ་ལ་བློས་བཞག་ཏུ་མི་རུང་ངོ། ཅེས། ད་འཇིག་རྟེན་པ་ལ་གྲགས་པའི་བརྫུན་པ་ཟེར་ཡག་པོ་ད། དེ་དཔེ་བྱེད་ཀྱི་བར་བ་ག་རེ་ངོ། སྒྱུ་མ་སྒྱུ་མའི་དཔེའི་སྟེང་ནས་བཤད་དུས་ད་བརྫུན་པ་འཁྲུལ་པ་ཁོ་ནའོ་ཟེར་ཡག་གི་ཁ་སང་ཞིག་ལབ་སོང་ཨ། འོ། དེ་དེ། རིགས་ཤེས་ཁྲ་ར་གང་དུའང་མི་རུང་ཟེར། གང་དུའང་མི་ཡོང་ཟེར་འདུག་བ་འོ་དེ་རེད།

ག་འདྲས་ཡིན་མཁན་བློའི་དབང་གིས་བཞག་པའི་སྡོད་ལུགས་ཀྱང་ཡིན། རྟོག་པས་བཏགས་ཙམ་མ་ཡིན་པ་ཅིག་ཡང་ཡིན་མཁན་ཅིག་འདུག་གསུངས་ད་དེ་ག་རེ་ཟེར་ན་གཞི་གྲུབ་ན་དེ་འདྲས་ཡིན་པས་ཁྱབ་ཀྱི་འདུག་གསུངས་དགོས་པ་ཡིན་པ་རེད་ད་རྟོག་པས་བཏགས་ཙམ་ཁས་མི་ལེན་ཟེར་ཡག་གོ་འདི་པ་ཞིག་ལ་ཐུག་གི་ཡོད་པ་ཡིན་པ་རེད། འོ་དུས་ཙང་དེའི་རྒྱུ་མཚན་དེ་ཡིན་ཅེ་ན། དེ་ནི་རྟོག་པས་བཏགས་ཙམ་རང་གི་མཚན་ཉིད་གྲུབ་ཟེར་ད་རང་ངོས་ནས་གྲུབ་ཟེར་ཡག་གོ་དབུ་མ་པས་དགག་བྱ་ལ་ཁས་མི་ལེན་པ་རེད་བ་མི་ལེན་པ་ག་རེ་བྱས་ན་རྟོག་པས་བཏགས་ཙམ་མ་རེད་ཟེར་ལབ་ཚར་བ། འོ་དུས་ཙང་ཐལ་འགྱུར་བས་རྟོག་པས་བཏགས་ཙམ་རེད་ཟེར་དུས་རང་གི་མཚན་ཉིད་གྲུབ་པ་པོ་དགག་བྱ་ལ་ཕྱིན་པ་ཡིན་པ་རེད་གཞན་དུ་དབུ་མ་རང་རྒྱུད་པའི་ལུགས་ཀྱི་དགག་བྱ་དང་ཐལ་འགྱུར་ལུགས་ཀྱི་དགག་བྱ་ལ་ཁོ་རང་བློ་ཡི་ངོ་ལ་བསམ་བློ་བཏང་ཡོང་དུས་ཙམ་མི་འདྲ་བ་ཆེན་པོ་ཞིག་འདུག་གསུངས་བ་རེད། འོ་དུས་ཙང། ད་ལྟར་གྱི་གང་ཟག་ལ་ལུགས་འདིར་ལུགས་འདིའི་བདེན་པ་དང་བདེན་འཛིན་གྱི་ངོས་འཛིན་དང། འོ་དེ་འགོག་པའི་རིགས་པའང་མདོར་བསྡུས་ལ་ལེགས་པར་ཁྲིད་ནས། རེ་བ་བསྟན་འགྱུར་ཏེ་གྲུབ་མཐའ་འོག་མ་འོག་མ་རྣམས་ཀྱི་ལྟ་བ་ལ་སློབ་སྦྱོང་རོབ་བྱས་ན་གོང་མ་གོང་མ་ཤེས་ཡས་ལ་ཕན་ཐོགས་ཆེན་པོ་ཡོག་རེད་ཡིན་ན་ཟེར་བ་གསུང་རྒྱུ་དེ་ཡིན་པ་འདྲ། དགག་བྱ་ངོས་འཛིན་དང་དེ་འགོག་པའི་རིགས་པ་མདོར་བསྡུས་ལ་ལེགས་པར་ཁྲིད་ནས་ད་དེའི་འོག་ཏུ་ཐལ་འགྱུར་བའི་ལུགས་བསྟན་ན་ལྟ་བ་ཁོ་དེ་ཡག་པོ་ཞེ་ཅིག་མི་དཀོན་པའི་མི་ཕྲ་ལ་མེ་བསྡད་པ་ཅིག་ཆེད་དུ་བསྐུལ་བ་ཡིན་པར་མཐོང་ནས་འདིར་བཤད་པ་ཡིན། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ད་ལྟ་དེའི་སྐབས་སུ་རང་རྒྱུད་པའི་དགག་བྱ་ངོས་འཛིན་དེ་གསལ་པོ་ཞེ་པོ་ཅིག་མང་པོ་ཞིག་གསུང་དགོས་དམིགས་བསལ་ཞིག་གསུང་དགོས་ཏེ་ཨ་ལས་འདིའི་འགྲོ་སྟངས་ཅིག་གོ་ན་ཁོ་སློབ་སྦྱོང་རོལ་མ་སོང་ན་ག་རེ་ཟེར་བློ་ཡི་བསམ་བློའི་ནང་ལ་བསམ་བློ་གཏོང་ཤེས་སྟངས་ཞིག་ཡག་པོ་བྱུང་སོང་ན་དེ་ཐལ་འགྱུར་བའི་ལུགས་ལ་ཁྲིད་སོང་ན་དེ་མི་ཚེ་མགྱོགས་པོ་ཞིག་གཞན་ཞིག་དང།

རྟོག་པའི་དབང་གིས་འཇོག་ཚུལ་དེ་སྔོན་ལ་ཧ་གོ། དེ་བྱུང་ན་ཨ་ནི་བདེན་འཛིན་དེ། ཨོ། ལོག་ཤེས་ཡིན་པ་ཀོ་ཏག་ཏག་ཧ་གོ་འགྲོ་རེད་ཟེར། དེ་ལས་ལྡོག་སྟེ་འདི་བདེན་པར་འཛིན་པའི། འཛིན་པའི། རེད་པ། དེ་ལས་ལྡོག་སྟེ་འཛིན་པའི། རེད་པ། བདེན་འཛིན་དེ་ཤེས་པར་འགྱུར་གྱི་རེད་ཟེར། དེ་ཡིན་ཙང་སྔོན་ལ་ཆོས་རྣམས་རྟོག་པའི་དབང་གིས་འཇོག་ཚུལ་དེ་སྔོན་ལ་བཤད་ཀྱི་ཡིན་གསུངས་དང་བློ། བཤད། གཞུང་གི་ནང་ནས་བཤད་དུས་ཙང་ཆོས་རྣམས་རྟོག་པའི།